ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་ལྔ་རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་ཡི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་རིམ་པས་སྙན་སྒྲོན་ཞུ་ཡི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་ཚོགས་སྡེ་ཁག་གིས་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་ངོ་རྒོལ་དང། སྙན་ཞུ་ཕུལ་བའི་ལས་འགུལ་སྤེལ་བའི་མཐར། ཨ་རིའི་བྷོ་སི་ཐོན་ཁུལ་དུ་ཆགས་པའི Thermo Fisher ཚན་རྩལ་ཁང་གིས་བཟོས་པའི། མི་རིགས་ངོས་འཛིན་གྱི་འཕྲུལ་ཆས་གམ Human། Identification Technology། ཀྱི་འཕྲུལ་ཆས་བོད་ལ་ཚོང་སྒྱུར་བྱེད་རྒྱུ་མིན་ལུགས་གསལ་བསྒྲགས་བྱས་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
དེ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་བོད་མི་ཚོར་ཆབ་སྲིད་བསམ་བློའི་སློབ་གསོ་ལ་ཤུགས་སྣོན་གཙོ་འདོན་དགོས་པ་ལྷ་སའི་དམར་ཤོག་དྲུང་ཆེ་ཝང་ཅུན་ཀྲང་གིས་བརྗོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་བོད་དོན་ཐོག་ལམ་སྟོན་དང་སྐུལ་མ་སོགས་ཀྱི་ཆེད་ཉི་ཧོང་ནང་གི་བོད་རིགས་གཞོན་སྐྱེས་ཁག་ཅིག་ལ་ཉི་ཧོང་སྐུ་ཚབ་དོན་གཅོད་ཀྱིས་བོད་དོན་སྐོར་ངོ་སྤྲོད་གནང་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཨ་མི་རི་ཀའི Thermo Fisher ཟེར་བའི་ཚན་རྩལ་ཚོང་ལས་ཁང་གིས་རྒྱ་ནག་གཞུང་ལ Human Identification Technology། ཟེར་བའི་མི་ངོས་འཛིན་བྱེད་ཐུབ་པའི་འཕྲུལ་རིགས་བཙོངས་པ་དེ་དག་བོད་ནང་གི་བོད་མིའི་ཟུངས་ཁྲག་ནས DNA བསྡུ་སྒྲུབ་བྱེད་པར་བེད་སྤྱོད་བྱས་པར་བརྟེན་ནས་ལོ་གསར་པ་ནས་འཕྲུལ་རིགས་དེ་དག་བོད་ལ་འཚོང་རྒྱུ་མཚམས་འཇོག་བྱས་པའི་གནས་ཚུལ་ཐོན་ཡོད་པའི་ཐད་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་གནས་འཕྲིན་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་ཚོགས་སྡེ་ཁག་གིས་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་ངོ་རྒོལ་དང། ཞུ་སྙན་ཕུལ་བའི་ལས་འགུལ་སྤེལ་བའི་མཐར། ཨ་རིའི་བྷོ་སི་ཐོན་ཉེ་ཁུལ་དུ་ཆགས་པའི། Thermo Fisher། ཚན་རྩལ་ཁང་གིས་བཟོས་པའི། མི་རིགས་ངོས་འཛིན་གྱི་འཕྲུལ་ཆས་གམ Human Identification Technology གྱི་འཕྲུལ་ཆས་བོད་ལ་ཚོང་སྒྱུར་བྱེད་རྒྱུ་མིན་ལུགས་གསལ་བསྒྲགས་བྱས་ཡོད་པ་དང། དེའི་སྐོར་ཕྱི་ཟླ་དང་པོའི་ཚེས་གསུམ་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་ལ་ཡིག་ཐོག་ནས་ངོས་ལེན་གནང་ཡོད་པ་རེད། ཨ་རིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་ཐད་ཀྱི་འགན་འཛིན་མཱ་ཡ་ཝང་གིས་གསུངས་ན། སྤྱིར་བཏང་ཆ་ནས་བཤད་ན་འདི་ནི་གཏམ་བཟང་ཞིག་རེད། འདི་འདྲའི་གནོན་ཤུགས་ལ་བརྟེན་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་སུ་གཏོང་བར་ཤུགས་རྐྱེན་ཐེབས་བཞིན་པ་གསལ་སྟོན་བྱས་འདུག་པ་མ་ཟད། འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་བོད་དང་ཤར་ཏུར་ཀི་སི་ཐན་ལྟ་བུའི་ས་ཁུལ་ཁག་ཏུའང་ཤུགས་རྐྱེན་ཐེབས་བཞིན་ཡོད། ཡིན་ནའང་འདི་ཙམ་གྱིས་འདང་གི་མེད། ཐཱ་མོ་ཧྥི་ཤར་ཚན་རྩལ་ཁང་གིས་རྒྱ་ནག་རྒྱལ་ཡོངས་སུ་གཉེར་བཞིན་པའི་ཚོང་ལས་ལ་བསྐྱར་ཞིབ་བྱེད་དགོས། རྒྱ་ནག་གི་ཉེན་རྟོག་པས་བོད་དང་ཤར་ཏུར་ཀི་སི་ཐན་ཙམ་མིན་པར། རྒྱ་ནག་རྒྱལ་ཡོངས་སུ DNA རིགས་རྫས་བསྡུ་རུབ་བྱས་ནས་དམ་དྲག་བྱེད་བཞིན་ཡོད་པས། ཨ་རིའི Thermo Fisher ཚན་རྩལ་ཁང་གིས་རྒྱ་ནག་གི་ཉེན་རྟོག་པར DNA བསྡུ་རུབ་བྱེད་པའི་འཕྲུལ་རིགས་ཡོ་བྱད་འཚོང་རྒྱུ་མཚམས་འཇོག་བྱེད་དགོས་ངེས་ཡིན་པ་ནན་བརྗོད་གནང་འདུག་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱིས X སྤྱི་ཚོགས་དྲ་རྒྱའི་སྟེང་ཐཱ་མོ་ཧྥི་ཤར་གྱིས་བོད་ནང་དུ་རྒྱ་ཁྱབ་ཆེན་པོས་རིགས་རྫས་བསྡུ་ལེན་བྱེད་རྒྱུ་མཚམས་འཇོག་བྱས་པའི་ཐག་གཅོད་འཕེལ་རིམ་འདི་ནི་རྒྱུན་རིང་ནས་གནང་དགོས་པ་ཞིག་ཡིན་ཞེས་དང། འོན་ཀྱང་ལྷན་ཚོགས་ཀྱི་ཚོགས་གཙོས་ཕྱི་ཟླ་བཅུ་པའི་ནང་ཨ་རིའི་ཕྱི་སྲིད་དྲུང་ཆེ Blinken དང། ཚོང་འབྲེལ་དྲུང་ཆེ་ལྕམ Raimondo བཅས་ལ་འབོད་སྐུལ་གནང་བ་ལྟར་ད་ཆ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་མྱུལ་ཞིབ་བརྟག་དཔྱད་ཀྱི་འཕྲུལ་ཆས་ཡོ་ཆས་ཕྱིར་ཚོང་འདྲེན་གཏོང་བྱེད་པའི་ཐད་ལ་སྟངས་འཛིན་བྱ་རྒྱུ་འདི་གལ་ཆེན་པོ་རེད་ཅེས་བཀོད་ཡོད་པ་རེད་འདུག་ཡང་འདི་དང་འབྲེལ་ཨ་རིའི་ཐཱ་མོ་ཧྥི་ཤར་ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང DNA བརྟག་དཔྱད་ཡོ་བྱད་ཚོང་སྒྱུར་བྱེད་རྒྱུ་མིན་པའི་ཐག་གཅོད་ཐད་ལ་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་གནང་བའི་སྐོར་ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
འདི་ཚེས་བཞི་ཉིན་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་ཐཱ་མོ་ཧྥི་ཤར་ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་བྱད་ཚོང་སྒྱུར་བྱ་རྒྱུ་མིན་པའི་གསལ་བསྒྲགས་གནང་བ་དེ་ནི་བོད་མིའི་རང་དབང་འཐབ་རྩོད་ཁྲོད་ཀྱི་རྒྱལ་ཁ་ཞིག་ཀྱང་ཡིན་པ་གསུངས་པ་དང་སྦྲགས་དགའ་བསུ་ཞུས་གནང་སོང། འདིའི་སྒང་ལ་ཨ་ནི་བོད་མིའི་སྒྲིག་འཛུགས་ཙམ་མ་ཡིན་པར་གྱི་ཨ་ནི་ཚོགས་པ་མང་པོ་ཞུགས་བྱེད་ཀྱི་འདིའི་སྒང་ལས་འགུལ་སྤེལ་བྱས་བྱས་ད་རིང་དེ་ལྟ་ད་ལྟ་ཁོང་ཚོ་གིས་བོད་ནང་ལ་རྒྱུ་འདི་རིགས་རྫས་ཀྱི་ཡོ་བྱད་དེ་ཚོ་བཙོང་གི་མེད་བྱས་བྱས་འདི།

འཛམ་གླིང་ས་ཕྱོགས་གང་སར་གནས་པའི་བོད་མི་དང་བོད་དོན་ལས་འགུལ་བ་སོགས་ཀྱིས་བློ་འཚབ་ཆེས་ཆེར་བྱ་ཡུལ་ཞིག་ཏུ་གྱུར་ཡོད་པར་བརྟེན། ད་བར་བོད་མིའི་སྒྲིག་འཛུགས་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་སོགས་ནས་རྣམ་པ་འདྲ་མིན་གྱི་ཐོག་ནས་རྒྱ་ནག་ལ་བོད་མིའི་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་མཁོ་འཚོང་བྱེད་མཁན་ཨ་མི་རི་ཀའི Thermo Fisher ཚན་རྩལ་ཁེ་གཉེར་ལས་ཁང་གིས་རྒྱ་ནག་ལ་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པར་འཕྲལ་དུ་མཚམས་འཇོག་དགོས་པའི་ལས་འགུལ་སྣེ་མང་སྤེལ་བ་སོགས་ཀྱི་རྗེས་འབྲས་སུ་ཚན་རྩལ་ཁེ་གཉེར་ལས་ཁང་དེ་ཉིད་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ཤར་མ་ཐག་ཏུ་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མིན་པའི་གསལ་བསྒྲགས་སྤེལ་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱིས་འདི་ནི་བོད་མིའི་གཞུང་དང་གཞུང་ཁོངས་མིན་པའི་ཚོགས་སྡེ་ཁག་མཉམ་རུབ་ཀྱིས་ལས་འགུལ་སྤེལ་བའི་འབྲས་བུ་ཡིན་པ་གསུངས་ཤིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་མིའི་རིགས་རྫས་བསྡུ་ལེན་གྱི་གནད་དོན་འདི་ནི་ཛ་དྲག་ཞིག་ལ་ངོས་འཛིན་གྱིས་ད་བར་འབྲེལ་ཡོད་འགོ་ཁྲིད་ཚོར་ཞུ་སྐུལ་གནང་ཡོད་པ་གསུང་གི་འདུག། ལས་གཞི་དང་འབྲེལ་བའི་ཐོག་ནས་ཡིན་པ་ཡིན་ནའི་གེ་སྤེན་སི་ན་ཉེ་ཆར་ཇི་ནི་ཝ་ལ་བོད་དོན་གླེང་སྟེགས་ཀྱི་ཚོགས་འདུ་ཚོགས་ཡོད་རེད་ཚོགས་འདུའི་ནང་ལོགས་ལ་སྙན་ཐོ་དེ་འདྲ་ད་ཁྲག་རིགས་ཀྱི་ནང་དུ་དེ་ཚོའི་ཀྱི་ཡོ་བྱད་དང་འབྲེལ་བའི་ཀྱི་སྙན་ཐོ་འབྲི་མཁན་ཁོ་རང་ང་ཚོ་གདན་འདྲེན་ཞུས་བྱས་ཁོ་རང་གི་གཏམ་བཤད་གནང་ཡག་གོ་སྐབས་ཕུལ་ཡོད་རེད། འདས་པའི་ལོ་ངོ་གཅིག་ལྷག་ཙམ་རིང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་རང་བཙན་སློབ་ཕྲུག་ཚོགས་པ། བོད་ཀྱི་གཞོན་ནུ་ལྷན་ཚོགས། བོད་ཀྱི་བུད་མེད་ལྷན་ཚོགས། བོད་རྒྱལ་ཡོངས་དམངས་གཙོ་ཚོགས་པ། དབྱིན་ཡུལ་དུ་ཡོད་པའི་བོད་རང་དབང་ཚོགས་པ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་སོགས་ཀྱིས། ཚན་རྩལ་ཁེ་གཉེར་ལས་ཁང་དེ་ཉིད་ཀྱི་བྱ་སྤྱོད་ལ་ངོ་རྒོལ་སྐྱོན་བརྗོད་དང་མཚམས་འཇོག་དགོས་པའི་མཚན་རྟགས་བསྡུ་རུབ་སོགས་ཀྱི་ལས་འགུལ་སྤེལ་ཡོད་པ་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས་ཐར་མོ་ཕི་ཤེར་ཚན་རྩལ་ཁེ་གཉེར་ལས་ཁང་གིས་བོད་ནང་རིགས་རྫས་བརྟག་དཔྱད་བྱེད་སའི་ཡོ་ཆས་ཚོང་སྒྱུར་བྱ་རྒྱུ་མེད་པའི་གསལ་བསྒྲགས་གནང་བ་ཙམ་མིན་པར་དངོས་སུ་ལག་བསྟར་གནང་བའི་རེ་བ་ཡོད་པ་གསུངས་ཀྱི་འདུག། དེའི་ཐོག་ལ་ང་རང་ཚོ་བོད་ཀྱི་གཞོན་ནུ་ལྷན་ཚོགས་དབུས་ས་གཙོས་པའི་གཞུང་འབྲེལ་མེད་པ་ཚོགས་པ་རེད་ད་ནང་བཞིན་གནས་ཡུལ་གཞུང་རེད་ད་ནང་བཞིན་བོད་དོན་རྒྱབ་སྐྱོར་གནང་མཁན་ཚང་མས་ང་རང་ཚོ་གི་ཡོ་ཆས་འདི་གི་བཟོ་ཚོང་ཁང་ལ་ང་ཚོའི་ངོས་ནས་འབོད་སྐུལ་དང་ཐ་ན་རྒྱལ་སྤྱིའི་ནང་ལོགས་ལ་ལས་འགུལ་ཅིག་སྤེལ་བྱས་དེ་གི་འབྲས་བུ་དེ་དེ་རིང་འབྲས་བུ་བཟང་པོ་ཅིག་ཐོན་ཡོད་པ་ལ་ངོས་འཛིན་བྱེད་ཀྱི་ཡོད།
ཡང་བཞུགས་སྒར་དུ་ཆགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་གྱི་ལོ་འཁོར་སྙན་ཐོའི་ནང། ཉིས་སྟོང་བཅུ་དྲུག་ནས་ཉིས་སྟོང་ཉི་ཤུ་རྩ་གཉིས་བར་བོད་རང་སྐྱོང་ལྗོངས་ཟེར་བའི་ནང། རྒྱ་ནག་གཞུང་གིས་རིགས་རྫས་བསྡུ་ལེན་གྱི་ལས་གཞི་རྒྱ་ཆེར་སྤེལ་ཏེ་མི་གྲངས་འབུམ་དགུ་ནས་ས་ཡ་གཅིག་བར་གྱི་རིགས་རྫས་བསྡུ་ལེན་བྱས་ཡོད་པ་གསལ་སྟོན་བྱས་འདུག་ཅིང་ལྟེ་གནས་ཁང་དེ་ཉིད་ཀྱི་ཉམས་ཞིབ་པ་ཉི་འོད་ལགས་ཀྱིས་བོད་མིའི་ཚོགས་སྡེ་ཁག་གི་དངོས་ཤུགས་བརྒྱུད་གསུམ་ནས་ཐར་མོ་ཕི་ཤེར་ཚན་རྩལ་ཁེ་གཉེར་ལས་ཁང་ལ་གནོན་ཤུགས་སྤྲད་དེ་མཐར་མཚམས་འཇོག་བྱ་ཐུབ་པ་དེ་ཡིས་རྒྱ་ནག་གཞུང་ལ་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་བརྡ་ལན་ཁ་གསལ་ཞིག་སྤྲད་ཡོད་པ

ལྷག་དོན་དུ་ཨ་མི་རི་ཀར་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་རྒྱ་ནག་གཞུང་གིས་བོད་ནང་ཐ་ན་ཕྲུ་གུ་ལོ་ལྔ་སོན་པ་ཚོར་རང་ཉིད་ཀྱི་ཕ་མའི་བཀའ་འཁྲོལ་མེད་པར་རིགས་རྫས་བསྡུ་ལེན་གནང་གི་ཡོད་པ་དེ་དག་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བ་དང་གཅིག་མཚུངས་ཡིན་པ་དེ་སྔོན་གསལ་བསྒྲགས་སྤེལ་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་ནག་གཞུང་གིས་བོད་ནང་རླུང་ཤུགས་ཀྱི་གློག་ནུས་ཀྱི་ལས་གྲྭ་འཛུགས་སྐྲུན་བྱེད་བཞིན་ཡོད་ཅིང། འདི་ནི་འཛམ་གླིང་ནང་ནས་རླུང་ཤུགས་གློག་ནུས་སྤྲོད་ཡུལ་མཐོ་ཤོས་ཤིག་ཏུ་གྱུར་ཡོད་པ་རེད། དེ་ཡང་བོད་མཐོ་སྒང་གི་ས་མཐོའི་སྟེང་རྒྱ་ནག་གཞུང་གིས་འཛམ་གླིང་ནང་རླུང་གི་ནུས་ཤུགས་ལ་བརྟེན་པའི་གློག་ཤུགས་མཁོ་འདོན་བྱེད་རྒྱུའི་རླུང་གི་ལས་གྲྭ་ཆེན་པོ་ཞིག་འཛུགས་སྐྲུན་བྱ་རྒྱུའི་སྐོར་སྤྱི་ཟླ་དང་པོའི་ཚེས་གཅིག་རེས་གཟའ་ཟླ་བའི་ཉིན་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཁག་གི་ཐོག་གནས་ཚུལ་སྤེལ་ཡོད་པ་རེད། རླུང་གི་ནུས་ཤུགས་ཀྱི་ལས་གྲྭ་འཛུགས་སྐྲུན་བྱེད་ཡུལ་དེ་ནི་རྒྱ་མཚོ་ནས་མཐོ་ཚད་མི་ཊར་བཞི་སྟོང་དྲུག་བརྒྱ་ལྔ་བཅུའི་སར་ཆགས་པའི་བོད་ཀྱི་ནག་ཆུ་ཁུལ་དུ་ཡིན་ཞིང། དེའི་ཁུལ་རླུང་གི་གློག་ཤུགས་ཀི་ལོ་ཝཱཊ་ས་ཡ་ཉིས་བརྒྱ་མཁོ་སྤྲོད་ཐུབ་པའི་ལས་གྲྭ་འཛུགས་སྐྲུན་བྱས་ཏེ་རླུང་གི་གློག་ཤུགས་ཀྱི་འབྲེལ་མཐུད་ཡོངས་སུ་གྲུབ་པའི་རྗེས་ས་གནས་ཀྱི་དུད་ཁྱིམ་འབུམ་གཉིས་ལྷག་ལ་དགོས་ངེས་ཀྱི་ལོ་རེའི་གློག་ཤུགས་མཁོ་སྤྲོད་བྱ་ཐུབ་རྒྱུ་ཡིན་ལུགས་བཀོད་ཡོད་པ་རེད། འོན་ཀྱང་བོད་ཀྱི་ཁོར་ཡུག་ཐོག་ལ་ཉམས་ཞིབ་པས་རྒྱ་ནག་གཞུང་གིས་ཁོར་ཡུག་གི་དཀའ་ངལ་འཕྲད་སྐབས་བོད་ཀྱི་ས་ཆ་བེད་སྤྱོད་བཏང་ནས་བོད་ཆོལ་ཁ་གསུམ་ནང་ཆུ་ཤུགས་གློག་ཁང་དང་ཉི་འོད་ཀྱི་གློག་ཤུགས་རླུང་གི་གློག་ཤུགས་བཅས་ཀྱི་ལས་གྲྭ་ཤུགས་ཆེན་པོ་འཛུགས་སྐྲུན་བྱེད་བཞིན་ཡོད་པ་དེ་དག་གིས་ས་གནས་བོད་མི་ཚོར་ཕན་ཐོགས་ལས་བོད་ཀྱི་ཁོར་ཡུག་ལ་གནོད་འཚེ་ཚབས་ཆེ་བ་བཟོ་ཡི་ཡོད་པའི་སྐོར་ངོས་འཛིན་གནང་གི་ཡོད་པ་བོད་ཀྱི་ཁོར་ཡུག་ཉམས་ཞིབ་པ་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།
རྒྱ་ནག་ཁོ་རང་ཚོ་གི་ད་ཉི་འོད་གློག་དང་དེ་ནས Wind Energy ལབ་ཀྱི་རེད་ཨ་ནི་ཉི་འོད་དང་ཨ་ནི་ད་ལྟ་རླུང་གི་གློག་དེ་འདྲའི་གི་ཐོག་ནས་ཁོ་རང་ཚོ་གི་ད་བཟོ་ཡ་གི་ཐབས་ཤེས་ཤུགས་ཆེན་པོ་ཞེ་པོ་ཅིག་བྱེད་ཀྱི་ཡོད་རེད་འདི་ད་ལྟ་དོ་ཆ་བཞག་ན་བོད་ཆོལ་ཁ་གསུམ་ཡོངས་ལ་དེ་འདྲའི་གི་འཛུགས་སྐྲུན་ཅིག་ཤུགས་ཆེན་པོ་བྱེད་ཀྱི་ཡོད་རེད། ད་རྒྱ་ནག་གི་ད་ལྟ་ཁོར་ཡུག་དང་དེ་རླུང་དང་དེ་འདྲའི་གི་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་ཀྱི་ཡོད་འདུག་ག་ལ་ད་ཁོ་རང་ཚོ་དཀའ་ངལ་འདི་འཕྲད་པའི་སྐབས་ལ་ཅིག་གདོང་ལེན་དང་ཐབས་ཤེས་འཚོལ་ས་དེ་ང་ཚོ་བོད་ཀྱི་ས་ཁུལ་དུ་ཆགས་ཡོད་རེད་རྒྱ་ནག་ཁོ་རང་ཚོ་གི་ཁོར་ཡུག་སྲུང་སྐྱོབ་དང་དེ་འདྲའི་དཀའ་ངལ་འཕྲད་ཡོད་འདུག་ག་ལ་ཨ་ནི་དེ་བེད་སྤྱོད་བཏང་ཡ་དང་ཨ་ནི་དེའི་ཐོག་ནས་ཅིག་ཐོན་ཁུངས་དང་དེ་ཚོ་ཨ་ནི་བེད་སྤྱོད་བཏང་ཡ་དེ་ང་ཚོ་བོད་པའི་གི་ས་ཆ་དེ་བྱེད་ཀྱི་ཡོད་པ་དང་དེའི་ཐོག་ལ་འཛུགས་སྐྲུན་དང་དེ་འདྲ་བྱས་ཡོད་འདུག་ག་ལ་ང་རང་ཚོ་བོད་ནང་ཡོད་པའི་བོད་པ་དེ་ཚོ་གི་དེའི་ཐོག་ནས་ཕན་ཐོགས་དང་དེ་འདྲའི་གི་བྱུང་གི་མེད་པ་དང། དམིགས་བསལ་གྱི་བོད་ནང་གི་རྩྭ་ཐང་དང་ཁོར་ཡུག་ལ་དཀའ་ངལ་བཟོ་གི་ཡོད་པ་དེ་གནད་འགག་དཔེ་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ཡིན་ན་ཡང་རྒྱ་ནག་གཞུང་གི་བརྒྱུད་ལམ་ཁག་དེ་ཚོ་ལ་དེ་ཚོའི་གི་གནས་སྟངས་དེ་ལ་བཤད་ཀྱི་ཡོད་མ་རེད་ད་རྒྱལ་སྤྱིའི་གི་ཐོག་ནས་ཅིག་ལྟ་བ་ཡིན་ན་ཕལ་ཆེར་རྒྱ་ནག་གི་ད་ཁོར་ཡུག་སྲུང་སྐྱོབ་དང་དེ་འདྲའི་གི་ལས་གཞི་དེ་དཔེ་ཡག་པོ་བྱེད་ཀྱི་ཡོད་པའི་དེ་འདྲའི་གི་རྣམ་པ་ཅིག་མཐོང་གི་ཡོད་རེད་ཡིན་ན་ཡང་ལས་གཞི་དེའི་ནང་ལ་ས་གནས་ས་ཐོག་ང་རང་ཚོ་བོད་པའི་གི་ས་ཆ་དང་བོད་པའི་གི་མི་ལ་དེ་གི་ལ་ཁོ་ཚོའི་ཐོབ་ཐང་མ་སྤྲད་པ་དང་ཁོ་ཚོ་ལ་བརྩི་བཀུར་མ་ཞུ་བའི་དེ་གནས་སྟངས་དེ་དཔེ་གསལ་པོ་ཆགས་བསྡད་ཡོད་རེད། ཕྱོགས་མཚུངས་ཉེ་ཆར་བོད་ཀྱི་ལྷོ་ཁའི་ས་ཁུལ་ཞིག་ཏུ་རྒྱ་ནག་གཞུང་གིས་ཉི་འོད་གློག་ཤུགས་མེ་གྷ་ཝཱཊ་ལྔ་བཅུ་བྱས་པ་ཞིག་འཛུགས་སྐྲུན་གྱི་ལས་གཞིའི་གནས་ཚུལ་ཐོན་ཡོད་པ་དང་ལས་གཞི་དེ་ཡིས་ཉིན་རེའི་དུད་ཁྱིམ་བཞི་སྟོང་ལ་གློག་གི་ནུས་ཤུགས་མཁོ་སྤྲོད་བྱེད་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་པའི་སྐོར་བཤད་ཡོད་ལུགས WAM ཞེས་པའི་དཀྱིལ་ཤར་ཡུལ་གྲུའི་བརྒྱུད་ལམ་ཞིག་གི་གནས་ཚུལ་ནང་ལུང་འདྲེན་བྱས་འདུག།
ལྷ་ས་གོང་དཀར་གནམ་ཐང་དུ་བལ་ཡུལ་རྒྱལ་ས་ཀ་ཐ་མན་ཌུ་ནས་འཕུར་ཡོང་བའི་འགྲུལ་སྐྱེལ་གནམ་གྲུ་ཐེངས་དང་པོ་བབས་འདུག་པ་འདི་ནི་གནམ་ཐང་དེ་བཞིན་རྒྱལ་སྤྱིའི་གནམ་ཐང་བབས་ཚུགས་དངོས་སུ་གྱུར་ཡོད་ཅེས་རྒྱ་ནག་གིས་བརྗོད་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་ཌུ་ནས་འཕུར་ཡོང་བའི H། དགུ། བདུན་བདུན་བཞི། རྟགས་ཅན་གྱི་འགྲུལ་སྐྱེལ་ཧི་མ་ལ་ཡའི་གནམ་གྲུ་དེ་ལྷ་སར་རྟེན་གཞི་བྱས་པའི་གོང་དཀར་གནམ་ཐང་དུ་ཐེངས་དང་པོར་བབས་འདུག་པ་དང། ཀྲུང་གོའི་བོད་ལྗོངས་དྲ་བ་སོགས་རྒྱ་ནག་གཞུང་འབྲེལ་གསར་ལས་ཁང་གིས་དེའི་སྐོར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གསུམ་ཉིན་གནས་ཚུལ་སྤེལ་བའི་ནང། དེ་ནི་གོང་དཀར་གནམ་ཐང་དེ་བཞིན་རྒྱལ་སྤྱིའི་མཁའ་འགྲུལ་བབས་ཚུགས་ལ་དངོས་སུ་སྤྱོད་འགོ་བཙུགས་པ་མཚོན་གྱི་ཡོད་པའི་ཁར། ལྷ་ས་ནས་བལ་ཡུལ་གྱི་རྒྱལ་ས་ཀཱཐ་མན་ཌུ་བར་ཕར་འགྲོ་ཚུར་འོང་བྱེད་པའི་རྒྱལ་སྤྱིའི་འགྲུལ་སྐྱེལ་གནམ་གྲུ་དངོས་སུ་སླར་གསོ་བྱུང་ནས་ཧི་མ་ལ་ཡ་མཁའ་འགྲུལ་ཁེ་གཉེར་ལས་ཁང་དེ་ལྷ་སར་འགྲུལ་པ་འོར་འདྲེན་བྱེད་པའི་ཕྱི་རྒྱལ་གྱི་མཁའ་འགྲུལ་ཁེ་གཉེར་ལས་ཁང་དང་པོར་གྱུར་ཡོད་པ་རེད་ཅེས་བཀོད་ཡོད་པ་རེད་འདུག་ཡང་གནས་ཚུལ་ནང་བཀོད་པར། ལྷ་ས་གོང་དཀར་རྒྱལ་སྤྱིའི་གནམ་ཐང་ནི་རྒྱ་ནག་གིས་ཨེ་ཤ་ཡ་ལྷོ་ངོས་སུ་སྒོ་མོ་ཕྱེ་བའི་འགག་རྩའི་གནམ་ཐང་གི་གྲས་ཤིག་ཡིན་པའི་སྐོར་དང། བོད་རང་སྐྱོང་ལྗོངས་ཀྱིས་རྒྱ་ནག་རྒྱལ་ཁབ་ཀྱི་རྒྱུད་གཅིག་ལམ་གཅིག་འཛུགས་སྐྲུན་ནང་མཉམ་འདྲེས་དང། ཟམ་སྣེའི་མཁར་རྫོང་གི་ནུས་པ་འདོན་པའི་སྒོ་མོ་གལ་ཆེན་ཞིག་ཡིན་པའི་ཁར། བོད་རང་སྐྱོང་ལྗོངས་ཀྱིས་ཕྱི་ཕྱོགས་སུ་སྒོ་མོ་རྒྱ་ཆེ་རུ་གཏོང་བའི་རྒྱབ་རྟེན་གལ་ཆེན་ཞིག་ཀྱང་ཡིན་པའི་སྐོར་མུ་མཐུད་བཀོད་ཡོད་པ་རེད་འདུག། དེ་སྔོན་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་ཁག་ཅིག་ཨེ་ཤ་ཡའི་རྒྱལ་ཁབ་སོགས་ཀྱི་ནང་མངགས་གཏོང་གིས་བོད་རང་སྐྱོང་ལྗོངས་དང་ཚོང་ལས་མཉམ་འབྲེལ་གྱི་ལས་དོན་སྐོར་གྲོས་བསྡུར་བྱས་ཡོད་པའི་སྐོར་གནས་ཚུལ་རིམ་པ་ཐོན་ཡོད་པ་རེད། ད་རེས་གོང་དཀར་གནམ་ཐང་དེ་རྒྱལ་སྤྱིའི་གནམ་ཐང་དུ་བསྒྱུར་བའི་ཉིན་དེར་འགྲོ་འོང་བྱེད་མཁན་འགྲུལ་པ་མི་གྲངས་བརྒྱ་དང་བཞི་བཅུ་ཞེ་བདུན་ཟིན་ཡོད་འདུག་པ་དང། ད་ལོའི་ཕྱི་ཟླ་དང་པོའི་ཚེས་བརྒྱད་ནས་བཟུང། ཧི་མ་ལ་ཡའི་མཁའ་འགྲུལ་ཁེ་གཉེར་ལས་ཁང་དེས་གཟའ་འཁོར་རེའི་གཟའ་ཟླ་བ་ཉིན་ལྷ་ས་ནས་རྒྱལ་ས་ཀཱཐ་མན་ཌུ་བར་དུས་གཏན་གནམ་གྲུ་ཐེངས་རེ་འཕུར་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། ཨི་ཊ་ལིར་རྟེན་གཞི་བྱས་པའི་འོད་ཟེར་མཐུན་ཚོགས་ཀྱི་སྐུ་ཚབ་ཚོགས་པས་རྒྱ་གར་ཨོ་རི་སའི་སྨན་བླའི་སྨན་ཁང་བཟོ་བཅོས་ཀྱི་ལས་འཆར་ལ་རོགས་དངུལ་གནང་རྒྱུ་ཡིན་འདུག། དེ་ཡང་ཕྱི་ཚེས་བཞི་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན། ཨི་ཊ་ལིར་རྟེན་གཞི་བྱས་པའི་འོད་ཟེར་མཐུན་ཚོགས་ཀྱི་སྐུ་ཚབ་ཚོགས་པས་བཞུགས་སྒར་དུ་ཕེབས་འབྱོར་གྱིས་ཕྱི་ཚེས་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་ཆེ་ཟླ་བ་ཚུལ་ཁྲིམས་ལགས་དང། ལས་གཞིའི་འབྲེལ་མཐུད་པ་ཚེ་རིང་ལགས་དང་ཨོ་རི་སའི་འབྲེལ་ཡོད་ལས་བྱེད་བསྟན་འཛིན་ཆོས་ལྡན་ལགས་དང་ལྷན་དུ་མཇལ་འཕྲད་གནང་ནས་རྒྱ་གར་ཨོ་རི་ས་གཞིས་ཆགས་ཀྱི་སྨན་བླའི་སྨན་ཁང་བཟོ་བཅོས་ཀྱི་ལས་འཆར་ཆེད་འོད་ཟེར་མཐུན་ཚོགས་ནས་དངུལ་རྩིས་ཀྱི་འགྲོ་གྲོན་ཆ་ཤས་གཅིག་ཞལ་འདེབས་ཕུལ་རྒྱུའི་ཐད་བཀའ་བསྡུར་གནང་བཞག་དེ་ཡང་རྒྱ་གར་ཨོ་རི་ས་སྨན་བླའི་སྨན་ཁང་བཟོ་བཅོས་ཀྱི་ལས་འཆར་ནི་མེད་དུ་མི་རུང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག་ལ། སྨན་ཁང་ཉམས་རྒུད་ཕྱིན་ཡོད་པ་དང་དེའི་ནང་གི་ཐོག་སེར་ཀ་ཡོད་པ་དང་ཚོན་མདོག་ཉམས་རྒུད་སོང་བ་ཡོད་པའི་བཅས་བཟོ་བཅོས་ཀྱི་ལས་གཞིའི་ནང་བསྐྱོད་ཡོད་འདུག་ཕྱི་དྲོར་འཕྲོད་བསྟེན་ལས་ཁུངས་ཀྱི་ངོས་ནས་འོད་ཟེར་མཐུན་ཚོགས་ཀྱི་འཐུས་མི་རྣམས་ལ་གསོལ་སྟོན་ཕུལ་བ་དང་སྐབས་དེར་འཕྲོད་བསྟེན་ལས་ཁུངས་ཀྱི་དྲུང་ཟུར་ཡིན་པ་དང་ད་ཆ་ནང་སྲིད་ལྷན་ཁང་གི་དྲུང་ཆེ་དཔལ་ལྡན་དོན་གྲུབ་ལགས་ཡང་བཅར་འདུག། རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་སོ་སོས་བདག་དབང་ཐོག་རྩོད་གཞི་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ནང་དམག་སྦྱོང་བྱས་ཡོད་པ་རེད་འདུག་དེ་ཡང་རེས་གཟའ་ཕུར་བུ་ཉིན་རྒྱ་ནག་གི་གཞུང་འབྲེལ་སི་སི་ཏི་བྷི་གཟུགས་མཐོང་རླུང་འཕྲིན་ལས་ཁང་གིས་བརྙན་ཞིག་བཏོན་པ་དེའི་ནང་རྒྱ་ནག་གི་དྲག་པོའི་དཔུང་དམག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་མེ་འཕེན་དངོས་སུ་འཕེན་པ་བཏོན་ཡོད་པ་རེད་འདུག། ཡང་སྙན་ཐོ་གཞན་ཞིག་གི་ནང་རྒྱ་ནག་གི་ལྷོ་ཕྱོགས་མངའ་ཁུལ་གྱི་དཔུང་སྡེའི་ལས་ཁུངས་ཀྱིས་ལྷོ་རྒྱ་ནག་རྒྱ་མཚོའི་ནང་དམག་གི་གནམ་གྲུ་འཕུར་སྐྱོད་དང། མེ་ཤུགས་འཕུར་མདེལ་འཕེན་པ་ཡང་བཏོན་ཡོད་པ་རེད་འདུག་གོང་ཞུས་ཀྱི་མེ་འཕེན་གྱི་གནས་ཚུལ་དེ་ག་དུས་བྱས་ཡོད་མིན་གསལ་སྟོན་བྱས་མེད་ཀྱང་གནས་ཚུལ་དེ་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་གནམ་དམག་དང་མཚོ་དམག་གི་སྦྱོང་བརྡར་ཞིག་རེས་གཟའ་ལྷག་པ་དང་རེས་གཟའ་ཕུར་བུ་ཉིན་བྱས་ཡོད་པའི་གསལ་བསྒྲགས་བྱས་རྗེས་བྱུང་བ་ཞིག་ཡིན་པ་རེད་འདུག་གོང་ཞུས་རྒྱ་ནག་གི་དམག་སྦྱོང་དེ་དང་ཨ་མི་རི་ཀ་དང་ཧྥི་ལི་ཕིན་སི་རྒྱལ་ཁབ་གཉིས་ལྷོ་རྒྱ་ནག་རྒྱ་མཚོའི་ནང་མེ་འཕེན་བྱེད་པའི་དམག་གི་གནམ་གྲུ་ཐེག་པའི་མཚོ་གྲུ་ཆེན་པོ། USS Carl Vinson། ཞེས་པ་དེ་ཚུད་པའི་དམག་སྦྱོང་ཞིག་ཀྱང་ཉིན་གཉིས་རིང་བྱས་པའི་དུས་སྐབས་མཉམ་འཁེལ་བྱུང་ཡོད་པ་རེད། ཨ་མེ་རི་ཁའི་དྲག་པོའི་དཔུང་དམག་གིས་ད་ཐེངས་ཀྱི་ཧྥི་ལི་པིན་སི་རྒྱལ་ཁབ་མཉམ་གྱི་དམག་སྦྱོང་དེས། ང་ཚོའི་མཚོ་ཐོག་གི་ཁྱབ་ཚད་ཀྱི་གོ་རྟོགས་ཐོག་འབྲེལ་མཐུད་དང། ཐུན་མོང་གི་སྲུང་སྐྱོབ་ཀྱི་ཁེ་ཕན་གྱི་ནུས་པ་གོང་འཕེལ་གཏོང་རྒྱུར་ཕན་ཐོགས་བྱུང་ཡོད་པ་རེད་ཅེས་གསུངས་འདུག་འདིའི་ཐད་ཧྥི་ལི་པིན་སི་གྱི་བདེ་སྲུང་ལྷན་ཁང་གི་དཔོན་རིགས་སྐུ་ཞབས Xerxes Trinidad གྱིས་གོང་ཞུས་ཨ་མེ་རི་ཁའི་མཉམ་གནང་བའི་དམག་སྦྱོང་དེ་ལྷོ་རྒྱ་ནག་རྒྱ་མཚོའི

རྒྱ་ནག་གིས་ལྷོ་ཡི་རྒྱ་ནག་རྒྱ་མཚོ་དེ་རྒྱ་ནག་གིས་སྟངས་འཛིན་བྱས་པའི་མཚོ་ཞིག་ཏུ་བསྒྱུར་ཐབས་དང། འཛམ་གླིང་གི་རྒྱལ་ཁབ་གཞན་ཁག་ལ་དམག་དོན་གྱི་འཐབ་ཇུས་ཐོག་འགོག་རྐྱེན་བཟོ་ཐབས་ཤིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག།
རྒྱ་གར་དང་བལ་ཡུལ་གཉིས་ཀྱི་ཕྱི་སྲིད་བློན་ཆེན་བར་མཇལ་འཕྲད་ཀྱིས་ཚོང་འབྲེལ་གཙོ་བོར་གྱུར་པའི་གནད་དོན་དུ་མའི་ཐོག་གྲོས་མཐུན་གཏན་འབེབས་བྱུང་འདུག། ཕྱི་ཚེས་བཞི་ཉིན་རྒྱ་གར་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས Subrahmanyam Jaishankar ལགས་དང་བལ་ཡུལ་དུ་ཐེངས་དང་པོར་འཚམས་འདྲིར་ཕེབས་ཡོད་པ་དང་བལ་ཡུལ་གྱི་ཕྱི་སྲིད་བློན་ཆེན Narayan Prakash Saud ལགས་དང་ལྷན་དུ་རྒྱ་གར་དང་བལ་ཡུལ་མཉམ་འབྲེལ་ཚོགས་ཆུང་སྐབས་བདུན་པའི་གྲོས་ཚོགས་ཐོག་གྲོས་མཐུན་མང་པོ་ཞིག་བཞག་ཡོད་པ་དང། ཕྱོགས་གཉིས་ཀའི་འབྲེལ་བར་ཤུགས་སྣོན་བརྒྱབ་ཡོད་འདུག་དེ་ཡང་གྲོས་མཐུན་ནང་རབ་དང་རིམ་པས་ཚུད་པའི་ཉོ་ཚོང་དང། ཕན་ཚུན་འབྲེལ་མཐུད་ཀྱི་ལས་གཞི། ཞིང་ལས། ནུས་ཁུངས། གློག་ཤུགས། ཆུའི་ཐོན་ཁུངས། རྐྱེན་ཉེན་དོ་དམ། ཡུལ་སྐོར། སྤྱི་དམངས་མཁའ་ལམ་དང་འགོག་སྲུང་དང་བདེ་འཇགས་བཅས་མཉམ་ལས་ཐོག་ལག་བསྟར་གནང་རྒྱུ་ཡིན་པའི་སྐོར་རྒྱ་གར་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས Subrahmanyam Jaishankar ལགས་ཀྱིས་སྤྱི་ཚོགས་དྲ་ལམ X བརྒྱུད་གསལ་སྟོན་གནང་འདུག་རྒྱ་གར་གྱི PTI གསར་ལས་ཁང་གིས་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན་རྒྱ་གར་དང་བལ་ཡུལ་གཉིས་ཀྱི་གྲོས་མཐུན་དེ་དག་གི་ནང་དུ་ཤུགས་རྐྱེན་ཆེན་པོ་ཐེབས་པའི་སྤྱི་ཚོགས་འཕེལ་རྒྱས་ཀྱི་ལས་གཞི་དང། ཡུན་རིང་གློག་ཤུགས་ཉོ་ཚོང་མཉམ་འབྲེལ་གྱི་སྒོ་ནས་ཡུན་གནས་ཐུབ་པའི་ནུས་ཤུགས་མཁོ་འདོན་ཀྱི་ལས་འཆར་དང་བལ་ཡུལ་གྱི་སྲུང་སྐར་མུ་ནལ་དང། དེ་བཞིན་ན་ནིང་བལ་ཡུལ་ནང་གི Jajarkot ས་གནས་སུ་ས་ཡོམ་རྗེས་ཀྱི་རྒྱ་གར་ནས་དུམ་བུ་ལྔ་པའི་རོགས་སྐྱོབ་དངོས་ཟོག་མཁོ་སྤྲོད་བྱ་རྒྱུ་ཀྱི་མོས་མཐུན་བྱུང་འདུག་གཞན་ཡང་འགོ་ཁྲིད་གཉིས་ནས་ད་དུང་རྒྱལ་མཚམས་ལས་བརྒལ་བའི་གློག་འདྲེན་ས་མཚམས་གསུམ་སྒོ་ཕྱེས་གནང་འདུག་སྤྱིར་བལ་ཡུལ་གྱི་ས་ཁུལ་ནི་རྒྱ་གར་གྱི་མངའ་སྡེ་སི་ཀིམ། West Bengal། Bihar། Uttar Pradesh། དང Uttarakhand མཉམ་དུ་ཀི་ལོ་མི་ཀྲར་གཅིག་སྟོང་བརྒྱད་བརྒྱ་ལྔ་བཅུ་ཙམ་མཐའ་མཚམས་བགོས་ཀྱི་ཡོད་པ་དང། དེ་ནི་འཐབ་ཇུས་ཀྱི་གལ་ཆེའི་རང་བཞིན་ལྡན་པ་ཞིག་ཡིན་ཞིང། ཐེངས་འདིའི་རྒྱ་གར་གྱི་ཕྱི་སྲིད་བློན་ཆེན་གྱི་འཚམས་འདྲི་ནི་རྒྱལ་ཁབ་གཉིས་བར་གྱི་ཡུན་རིང་གི་འབྲེལ་བ་གལ་ཆེན་པོ་ཡིན་པ་ངོས་འཛིན་གནང་བཞིན་འདུག།
ཐའེ་ཝན་ནང་རིང་མིན་སྲིད་འཛིན་དང་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱི་འོས་བསྡུ་གནང་གིན་ཡོད་པའི་ཆ་ནས་འཛམ་གླིང་གི་ས་ཕྱོགས་གང་སའི་གསར་འགོད་པ་རྣམས་ཐའེ་ཝན་གྱི་འོས་བསྡུའི་བྱ་གཞག་དེའི་གནས་ཚུལ་བཀོད་པར་ཕེབས་རྒྱུའི་གྲ་སྒྲིག་བྱེད་པའི་དུས་སྐབས་འདིར། རྒྱ་ནག་སྐམ་སའི་གསར་འགོད་པ་རྣམས་པར་འདིའི་ཐོག་འགོག་རྐྱེན་འཕྲད་རྒྱུ་ཡིན་པ་རེད་འདུག། དེ་ཡང། ཐའེ་ཝན་གྱི་ཕྱི་མི་ཞི་བའི་ལས་ཁུངས་ཀྱི་དཔོན་རིགས་ཤིག་གིས་རྒྱ་ནག་སྐམ་ས་ནས་ཡིན་པའི་གསར་འགོད་པ་དུས་ཡུན་ཐུང་ངུ་ཞིག་གི་རིང་ཐའེ་ཝན་ནང་ཡོང་ཆོག་པའི་ཐོངས་མཆན་ཐོབ་པ་རྣམས་འོས་བསྡུའི་ལས་དོན་ཐོག་རྟོག་ཞིབ་གནང་ཆོག་ཀྱང་གསར་འགོད་སྤེལ་ཆོག་པའི་ཐོབ་ཐང་མེད་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་སྔོན་གྱི་ཐའེ་ཝན་ནང་གི་སྲིད་འཛིན་དང་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱི་འོས་བསྡུ་ཁག་གི་ཐོག་དེ་ལྟར་གྱི་བཀག་འགོག་མེད་ནའང་དེང་སྐབས་ཐའེ་ཝན་དང་རྒྱ་ནག་གི་འབྲེལ་བའི་གནས་བབ་དེར་འཁོན་འཛིན་ཆེ་རུ་ཕྱིན་པ་དང་ཡིད་ཆེས་བློས་འགེལ་དེ་ཆུང་དུ་ཕྱིན་པའི་རྟགས་མཚན་མངོན་པར་བྱས་ཡོད་པ་རེད་འདུག་དེ་བཞིན་ད་ཐེངས་ཀྱི་ཐའེ་ཝན་ནང་གི་འོས་བསྡུའི་ལས་དོན་དེར་ཐེངས་དང་པོར་རྒྱ་ནག་སྐམ་ས་ནས་ཤེས་ཡོན་ཅན་གྱི་མི་སྣ་རྣམས་བརྟག་ཞིབ་ཀྱི་ཆེད་བསྐྱོད་རྒྱུ་མིན་པ་རེད་འདུག། མིང་སྟོན་གནང་འདོད་མེད་པའི་རྒྱ་ནག་གི་ཤེས་ཡོན་ཅན་གྱི་མི་སྣ་ཞིག་གིས་ད་ཐེངས་ཀྱི་ཐའེ་ཝན་གྱི་འོས་བསྡུ་དེར་རྒྱ་ནག་སྐམ་སའི་མི་སྣ་ལྟ་རྟོག་ཆེད་བསྐྱོད་རྒྱུ་མིན་པ་དེས་ཕྱོགས་གཉིས་བར་ཞེ་གཏིང་ནས་ཡིད་ཆེས་མེད་པ་དེ་མངོན་གསལ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག

ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ཟླ་བ་དང་པོའི་ཚེས་གཉིས་ཉིན་རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་རྒྱུན་ལས་ལྷན་ཚོགས་ཟེར་བ་འཚོགས་ཏེ། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ལས་དོན་ལ་ལས་བསྡོམས་དང་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ལས་དོན་ཟེར་བ་དང་འབྲེལ་བོད་རང་སྐྱོང་ལྗོངས་དམར་ཤོག་དྲུང་ཆེ་ཝང་ཅུན་ཀྲེང་གིས། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོ་དེ་རྒྱ་ནག་གི་ལོ་ལྔ་ཚན་བཅུ་བཞི་པའི་འགག་རྩའི་ལོ་ཞིག་ཡིན་པས། གཙོ་བོ་མི་དམངས་ལ་བསམ་བློ་ཆབ་སྲིད་ཀྱི་ཁྲིད་སྟོན་ལ་ཤུགས་སྣོན་དང། བློ་བརྟན་འགྱུར་མེད་ངང་ཕྱོགས་ཡོངས་ནས་ཏང་ནན་པོས་སྐྱོང་དགོས་སྐོར་བརྗོད་ཡོད་པ་དང། སི་པན་དུ་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས། བསམ་བློ་ཆབ་སྲིད་ཀྱི་སློབ་གསོ་ཟེར་བ་དེ་གཙོ་བོ་བོད་མི་ཚོའི་བསམ་བློར་དབང་སྒྱུར་དང་ཚོད་འཛིན་བྱས་ཏེ། མུ་མཐུད་བོད་མི་ཚོ་གཉའ་གནོན་དང་དམ་དྲག་བྱེད་ཐབས་ཤིག་ཆགས་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་དམར་ཤོག་གིས་མུ་མཐུད་དུ་དབང་སྒྱུར་བྱེད་ཡག་གི་དམིགས་ཡུལ་དེ་འགྲུབ་ཡག་གི་ཆེད་དུ་ནི་ད་སློབ་གསོ་འདི་གལ་ཆེན་པོ་ཡིན་པ་ནི་བསམ་བློ་སློབ་གསོའི་ནང་ལོགས་ནས་ཆབ་སྲིད་ཆབ་སྲིད་སློབ་གསོ་དེ་ནི་དམིགས་ཡུལ་འཛིན་པ་ཨོ་དེ་འདྲ་འདྲ་བོ་ཅིག་རེད། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་བོད་རང་སྐྱོང་ལྗོངས་ཀྱི་གཙོ་གནད་ལས་དོན་དེ་ཏང་གིས་ཕྱོགས་ཡོངས་ལ་འགོ་ཁྲིད་རྒྱུ་མཐའ་འཁྱོངས་དང་མི་དམངས་ལ་བསམ་བློ་ཆབ་སྲིད་སློབ་གསོ་ཤུགས་སྣོན་སྤྱི་ཡོངས་ཀྱི་འདུ་ཤེས་སྔར་བས་ཟབ་ཏུ་གཏོང་དགོས་པ་རྒྱལ་ཁབ་ཀྱི་དོན་ཆེན་ཡིན་པའི་འབྲུ་རིགས་ཀྱི་བདེ་འཇགས་ལ་སྟངས་འཛིན་ནན་པོ་དང་གྲོང་གསེབ་འཛུགས་སྐྲུན་དང་བཅོས་སྐྱོང་ལ་སྟངས་འཛིན་ཚན་རིག་བཅས་ཀྱི་ལས་ཀའི་ཆུ་ཚད་མཐོ་རུ་གཏོང་དགོས་སྐོར་སོགས་བཀོད་འདུག་ལ། ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ལས་དོན་ཟེར་བ་དེ་ནམ་རྒྱུན་གྱི་དམར་ཤོག་ཚོགས་པའི་དྲིལ་བསྒྲགས་ཙམ་ལས་དམིགས་བསལ་བ་གང་ཡང་མེད་པ་དང་རྒྱ་ནག་གཞུང་གིས་ལོ་མང་ནས་བོད་ནང་གི་གྲོང་གསེབ་དར་སྤེལ་སོགས་བཤད་ན་ཡང་བོད་ཀྱི་གྲོང་གསེབ་ཁག་ཏུ་ཡར་རྒྱས་ཅི་ཡང་མེད་པར་སྐྱོ་བོར་འཚོ་ཐབས་བྱས་ཡོད་པ་ཧ་ཅང་མང་པོ་ཡོད་པ་དང་གཙོ་བོ་ཚོགས་འདུ་ག་ཚོད་ཚོགས་ཀྱང་ཞི་ཅིན་ཕིང་གི་སྲིད་དབང་སྒེར་གཅོད་ཀྱི་རྗེས་སུ་འཇུག་དགོས་པ་བསྐྱར་ཟློས་ཙམ་ཡིན་པ་འགྲེལ་བརྗོད་གནང་བྱུང།
ཞི་ཅིན་ཕིང་གི་སྲིད་དབང་སྒེར་འཛིན་བྱས་ཡོད་ཙང་ཚང་མ་གཅིག་ཞི་ཅིན་ཕིང་ག་རེ་བྱེད་ཡོད་ན་དེ་ལ་ཤུགས་སྣོན་བྱེད་ཡ་ཟེར་ཡ་ཨོ་དེ་འདྲ་ཆག་ཆག་བྱེད་བསྡད་ཡོད་མ་གཏོགས་གཅིག་དམིགས་བསལ་གྱི་ངོས་ནས་གཅིག་མི་མང་ལ་ཕན་ཐོགས་ཡ་དང་གཅིག་དངོས་གནས་མ་འདྲ་ཡ་གི་དེ་འདྲ་གི་སྲིད་བྱུས་དང་དེ་འདྲ་དམིགས་བསལ་ཡོད་ཡ་མ་རེད། རྒྱ་ནག་གཞུང་གིས་ལོ་ལྟར་བཞིན་བོད་རང་སྐྱོང་ལྗོངས་ནང་ལོ་རེའི་ལས་དོན་ལག་བསྟར་ཟེར་བའི་ཚོགས་འདུ་འཚོགས་བཞིན་ཡོད་ཀྱང། ལོ་ལྟར་བརྟན་ལྷིང་ལ་གཙོ་འདོན་དང་ཁ་བྲལ་ལ་ངོ་རྒོལ་བྱས་ཏེ་རྒྱ་ནག་གཞུང་གི་འགོ་ཁྲིད་ཞི་ཅིན་ཕིང་གི་རྗེས་སུ་འཇུག་དགོས་པ་བཤད་བཞིན་ཡོད་པ་རེད་ལ། འདི་ལོ་ཡང་ཝང་ཅུན་ཀྲེང་གིས་བོད་ཀྱི་ལས་དོན་སྐོར་གྱི་སྤྱི་ཁྱབ་ཧྲུའུ་ཅི་ཞི་ཅིན་ཕིང་གི་མཛུབ་སྟོན་གལ་ཆེ་དང་དུས་རབས་གསར་པའི་ཏང་གི་བོད་སྐྱོང་མཛད་ཇུས་ལག་བསྟར་དོན་འཁྱོལ་གཏིང་ཟབ་བྱས་ཏེ་དེང་རབས་ཅན་གྱི་བོད་ལྗོངས་གསར་པ་འཛུགས་སྐྲུན་ལ་སེམས་ཤུགས་གཅིག་སྒྲིལ་དང་བོད་ཀྱི་ལས་དོན་དོན་འཁྱོལ་ལ་སྟངས་འཛིན་ནན་པོ་བཅས་བྱས་ནས་བོད་ཡུན་རིང་བདེ་འཁོད་དང་སྤུས་ཚད་མཐོ་བའི་འཕེལ་རྒྱས་དགོས་སྐོར་སོགས་བརྗོད་འདུག། ཅེས་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་བརྗོད་དོན་སློབ་གསོ་ཞེས་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་ལངས་ཕྱོགས་ཤུགས་ཆེ་སྤེལ་ཡོད་པ་རེད་ལ། དེ་བཞིན་བོད་ཀྱི་དགོན་སྡེ་ཁག་ཏུ་ནང་བསྟན་རྒྱ་སྒྱུར་དང་འབྲེལ་རྒྱ་ནག་དམར་ཤོག་ཚོགས་པའི་ཁ་ལ་ཉན་དགོས་པའི་སློབ་གསོ་ཟེར་བ་ཞིག་སྤེལ་ཡོད་པ་དང། དམར་ཤོག་ཚོགས་པའི་བསམ་བློ་ཆབ་སྲིད་ཅེས་པ་གཙོ་བོ་དམར་ཤོག་ཚོགས་པའི་ཁ་ལ་ཉན་དགོས་པ་དང། བོད་མི་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོ་འབྲེལ་འདྲིས་མི་ཆོག་པ་ཁ་བྲལ་ཞེས་འཐབ་རྩོད་དགོས་པ་སོགས་ཡིན་པ་རེད་ལ། འདི་ལོ་ལྷ་ས་དང་གཞིས་རྩེ་སོགས་སུ་བོད་མི་ཚོས་ལས་ཞུགས་བྱས་པར། ྋགོང་ས་མཆོག་དང་ཁ་བྲལ་བར་འབྲེལ་བ་བཅད་དགོས་པའི་བརྡ་ཁྱབ་དང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ཟླ་བ་བདུན་པའི་ནང་མགོ་ལོག་བ་ཡན་དགོན་པའི་དགེ་འདུན་པ་དང་ནག་ཆུ་གྲོང་ཁྱེར་ཤན་རྩ་རྫོང་གི་དགོན་པ་ཁག་ཏུ ྋགོང་ས་མཆོག་ལ་ངོ་རྒོལ་དགོས་པའི་ས་རྟགས་བརྒྱབ་བཅུག་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
བོད་དོན་གྱི་ཐོག་ལམ་སྟོན་དང་སྐུལ་མ་སོགས་ཀྱི་ཆེད་ཉི་ཧོང་ནང་གི་བོད་རིགས་གཞོན་སྐྱེས་ཁག་ཅིག་ལ་ཉི་ཧོང་དོན་གཅོད་ཀྱིས་བོད་དོན་ངོ་སྤྲོད་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ལོ་རིམ་ཆར་ཅན་ཉི་ཧོང་ནང་གི་བོད་རིགས་གཞོན་སྐྱེས་ཚོར་བོད་དོན་སྤྱི་དང་ཁྱད་པར་གོང་ས་མཆོག་གི་དགོངས་པ་ལམ་སྟོན་ཁག་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་གནས་ཚུལ། བོད་ནང་རྒྱ་ནག་གཞུང་གིས་དྲག་གནོན་གྱི་གནས་ཚུལ་སོགས་གོ་རྟོགས་ཡག་པོ་ཡོང་ཆེད

ཁོ་ཚོ་ལ་བོད་པའི་གནས་ཚུལ་སྐོར་ལ་ཟབ་སྦྱོང་ཕུལ་ཡས་དང་བོད་པའི་གི་ལོ་རྒྱུས་དང་ད་ལྟའི་གི་བོད་ནང་ལོགས་ལ་འགྲོ་བའི་གནས་ཚུལ་ཚང་མ་ཞིབ་ཕྲ་ངོ་སྤྲོད་བྱེད་ཡས་དང་ཨ་ནི་ང་རང་བཙན་བྱོལ་སྒྲིག་འཛུགས་རེད་སྐྱབས་མགོན་རིན་པོ་ཆེ་གི་ཅིག་གི་དགོངས་བཞེད་དང་ཐུགས་བསྐྱེད་དམ་བཅའ་བཞི་རེད་དེ་འདྲའི་སྐོར་ལ་ངོ་སྤྲོད་བྱེད་ཡས་ཀྱི་ལས་འགུལ་ཅིག་ད་སྤེལ་བསྡད་ཡོད་རེད་ད་ལྟའི་གི་ད་ལོའི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཆེད་དུ་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་སུམ་ཅུ་ལ་དེ་ང་ཚོ་བོད་ཁང་ལ་འདི་གོ་སྒྲིག་ཞུས་ཡིན་ད་དེའི་ནང་ལོགས་ལ་བོད་མཉམ་ཞུགས་བྱེད་མཁན་ཕྲུ་གུ། བཅུ་དགུ་ཉི་ཤུ་ཙམ་གཅིག་ལུག་ཤ་ཕེབས་བཞག་ད་ལྟའི་དེ་ཕལ་ཆེར་མང་ཤོས་བཟོ་འདྲ་ཞིག་རེད། ད་དེའི་ནང་ལ་གཙོ་བོ་དེ་ང་ཚོའི་གི་ཁོ་རང་ཚོ་ལ་ང་ཚོ་བཙན་བྱོལ་ལ་སླེབས་ཡོད་པའི་རྒྱུ་མཚན་དང་ཨ་ནི་དེའི་གི་དམིགས་ཡུལ་དེ་ག་རེ་ཡིན་མིན་ཅིག་ཨ་ནི་ལྷག་པར་དུ་ཨ་ནི་ད་ཤེས་རིག་རེད་ཨ་ནི་བོད་གཞུང་ཐོག་ནས་རྣམ་པ་ཚོ་ལ་ཨང་ཅིག་གི་ཉི་ཧོང་ལ་སློབ་སྦྱོང་བྱེད་དགོས་དེ་གོ་སྐབས་དེ་ཕུལ་དགོས་འདི་མི་རེ་རེ་གི་འཚོ་བ་སྐྱོང་ཡ་གཅིག་པོ་མ་ཡིན་པའི་ཐོག་ནས་མ་འོངས་བོད་གི་ང་རང་ཚོ་བདེན་མཐའ་གསལ་ཐབས་དང། ཅིག་རང་དབང་སླར་གསོ་བྱེད་ཆེད་དུ་དེ་འདྲའི་དམིགས་ཡུལ་གཏིང་ཟབ་པོ་ཡོད་པའི་ཐོག་ནས་རྣམ་པ་ཚོས་དགོངས་བཞེས་གནང་དགོས་རེད་དེ་མི་རེ་རེ་སོ་སོའི་རྐང་པ་ལ་ལངས་བྱས་རང་ཁ་རང་གསོ་བྱེད་ཡས་ཀྱི་དམིགས་ཡུལ་གྱི་མ་རེད། དེ་ལས་ལྷག་པའི་ང་ཚོ་བོད་ནང་ལོགས་ལ་ཡོད་པའི་བོད་མི་དེ་ཚོ་དཀའ་ངལ་ག་འདྲས་མྱོང་གི་ཡོད་པ་དང་ལྷག་པར་དུ་ཉེ་བའི་ཆར་ལ་རྒྱ་ནག་གིས་གཏན་འཇགས་སློབ་གྲྭ་བཙུགས་བྱས་བོད་པའི་གི་ཕྲུ་གུའི་འགྲམ་ནས་སྐད་ཡིག་ཚང་མ་འཕྲོག་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡོད་པ་དང། དེ་ནས་གཅིག་གིས་རྒྱ་ནག་གི་ཆོས་ཁྲིམས་བཙན་པོ་ཨང་གྲངས་བཅུ་དགུ་དེ་འདྲ་གཏན་འབེབས་བྱས་ཡོད་པ་དང་དེ་དང་མཉམ་པོ་ལ་ཉེ་བའི་ཆར་ལ་ཨ་ནི་རྒྱལ་གཅེས་ཀྱི་སློབ་གསོ་ཟེར་བྱས་དེ་འདྲས་ཀྱི་བྱེད་ཀྱི་ཡོད་པ་དེ་ཚོ་ལ་ཁོ་ཚོ་ངོ་སྤྲོད་ཞུས་བྱས་ཨ་ནི་བྱས་སོ་སོའི་གི་དམིགས་ཡུལ་འདི། ང་ཚོ་བཙན་བྱོལ་རུ་ཡོད་པའི་དམིགས་ཡུལ་འདི་བསྐྱར་དུ་དྲན་གསོ་སྐུལ་ཡས་ཆེད་དུ་ལ་དམིགས་བྱས་འདི་འདི་བྱས་ཡོད་རེད། དེ་དང་མཉམ་པོ་ལ་ང་ཚོའི་གི་གཅིག་གི་དེབ་དེ་འདྲ་ཡིན་པར་བྱས་ན་བོད་པའི་གི་རྒྱལ་རབས་ལོ་རྒྱུས་རེད། ནི་གསར་འགྱུར་རེད་འདི་ཚོ་ཚང་མ་ཡག་པོ་ཞིག་ལྟ་དགོས་ཀྱི་ཡོད་པ་དང་རྒྱལ་རབས་ལོ་རྒྱུས་འདི་སོ་སོ་བོད་པ་ཡིན་པའི་ཆ་ནས་ནི་ཡག་པོ་ཞིག་ཧ་གོ་དགོས་ཀྱི་ཡོད་པ་དང་ཨ་ནི་སོ་སོའི University སློབ་གྲྭའི་ནང་ལོགས་ལ་ཡིན་པར་བྱས་ན་མི་ལ་ངོ་སྤྲོད་བྱེད་དུས་ཙམ་པ་ལ་བོད་པའི་གི་གནས་སྟངས་དེ་ག་འདྲས་ཡིན་མིན་དང་བོད་དེ་སྔ་མོ་ནས་རང་བཙན་ཡིན་པ་དང་ད་ལྟའི་ཆ་དེ་ཡིན་པར་བྱས་ན་ང་ཚོས་དབུ་མའི་ལམ་ལ་ཤར་བསྐྱོད་བྱེད་དགོས་ཡ་དེ་དགོས་པ་དགོས་པ་རྒྱུ་མཚན་ག་འདྲས་ཡོད་པ་དང་དེ་ཚོ་འགྲེལ་བཤད་རྒྱབ་ཐུབ་པ་ཞིག་ཡོང་གི་རེད་ཟེར་བྱས་དེ་བྱས་ཡོད་རེད། ཉི་ཧོང་ནང་ད་ལྟའི་ཆར་སློབ་གཉེར་གནང་བཞིན་པའི་བོད་མི་གཞོན་སྐྱེས་དྲུག་དང་སློབ་གཉེར་མཐར་སོན་གྱིས་ལས་གནས་འདྲ་མིན་གྱི་ཁོངས་སུ་ལས་དོན་གནང་བཞིན་པའི་བོད་རིགས་གཞོན་སྐྱེས་གང་འཚམ་ཞིག་ཡོད་པ་ཚོས་སློབ་སྦྱོང་གི་གོ་སྐབས་རག་ནས་ཉི་ཧོང་དུ་ལས་ཀ་བྱེད་ཐུབ་པ་དང། མ་འོངས་བོད་མིའི་སྒྲིག་འཛུགས་དང་བོད་མིའི་སྤྱི་ཚོགས་ལ་བཀའ་དྲིན་བསམ་ཤེས་ཀྱི་ཆེད་ཚུར་ཞབས་འདེགས་བསྒྲུབས་ཚུལ་གྱི་ཐོག་ཁོང་ཚོའི་ཕན་ཚུན་གོ་བསྡུར་ཡག་པོ་བྱུང་སྐོར་ཡང་ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག།
ཁོ་རང་ཚོའི་ཐོག་ནས་ཡིན་པ་བྱས་ན་མ་འོངས་པ་ལ་དེའི་སློབ་སྦྱོང་གོ་སྐབས་རག་བྱས་ཏེ་ལས་ཀ་བྱེད་ཐུབ་པ་དང། དེ་བོད་མིའི་སྒྲིག་འཛུགས་རེད་བོད་པའི་སྤྱི་ཚོགས་ནང་ལོགས་ལ་བག་བསྐྱར་དུ་ཆེས་བཀའ་དྲིན་བསམ་ཤེས་ཆེད་དུ Contribution ག་འདྲས་བྱེད་དགོས་ཀྱི་མེད་དེ་འདྲའི་སྐོར་ལ་ང་ཚོར་གླེང་སློང་ཡག་པོ་བྱུང་སོང། ང་ཚོའི་འགྲེལ་བཤད་ཤུགས་ཆེ་རྒྱག་ཡ་དེ་ཡང་རྣམ་པ་ཚོས་དེ་ད་ལྟའི་གི་སོ་སོའི་གི་ཉི་ཧོང་སྐད་ཡག་པོ་ཅིག་ཤེས་ཀྱི་ཡོད་རེད་དེའི་སྒང་ལ་བོད་དེ་སོ་སོའི་གི་འཕྲུལ་ཆས་ཀྱི་རིགས་སྐོར་རེད་ནི་འཛིན་སྐྱོང་སྐོར་རེད་ནི་སློབ་སྦྱོང་ཡག་པོ་བྱས་ཡོད་དུས་ཙམ་པ་བོད་མི་ཚང་མ་ལ་མིག་དཔེ་བསྟན་དགོས་ཐུབ་པ་དང་ལྷག་པར་དུ་ཉི་ཧོང་ནང་ལོགས་ལ་ང་ཚོ་བོད་པའི་སྤྱི་མཐུན་ཚོགས་པ་ཞིག་ཡོད་དུས་ཙམ་པ་ཁོང་ཚོ་ལ་ལམ་སྟོན་བྱེད་ཐུབ་པ་དང་དེ་དང་མཉམ་པོ་ལ་བོད་པའི་གི་ལས་འགུལ་ག་རེ་ཡིན་པ་བྱས་ན་མཉམ་ཞུགས་བྱས་བྱས་དེ་འབྲེལ་གྱི་མཐུན་འགྱུར་དང Contribution བྱེད་ཐུབ་པ་ཞིག་དགོས་ཀྱི་རེད་ཅེས་བྱས་དེ་གསལ་བཤད་ཞུས་ཡིན། ཉི་ཧོང་ནང་སློབ་གཉེར་གནང་བཞིན་པ་གི་བོད་རིགས་གཞོན་སྐྱེས་ཀུན་དགའ་ལགས་ནས་ཟབ་སྦྱོང་འདི་བརྒྱུད་ནས་ཕན་ཚུན་ངོ་སྤྲོད་ཀྱི་གོ་སྐབས་ཡག་པོ་བྱུང་བ་དང། ད་ལྟའི་ཆར་ཉི་ཧོང་གི་ནང་ལས་ཀ་བྱེད་རྒྱུ་གི་འདོད་མོས་ཡོད་ན། སོ་སོས་བཙལ་བ་བརྒྱུད་དེ་གལ་ཏེ་ལས་ཀ་མ་རག་ཚེ། སོ་སོའི་སློབ་ཆེན་གྱིས་སློབ་ཆེན་དང་འབྲེལ་ཡོད་བཟོ་ཚོང་ཁང་ཁག་ཏུ་ལས་ཀ་སྤྲོད་ཀྱི་ཡོད་པས། ཉི་ཧོང་དུ་ལས་ཀ་བཙལ་རྒྱུ་ཧ་ཅང་སྟབས་བདེ་ཡིན་པའི་སྐོར་ཀྱང་འགྲེལ་བརྗོད་གནང་གི་འདུག། ཨ་ནི་ཇེ་པེན་ལ་ཡོད་ན་ལས་ཀ་གོ་སྐབས་དཔེ་ད་ལྟ་ཡོད་ན་ཇེ་པེན་གི scholarship དེ་གི། འུ་ཚང་མ་འགྲོ་ཇེ་ཕན་ལ་ལས་ཀ་བྱེད་འདོད་པ་འགྲོ་ཡོད་ན་ད་ལས་ཀ་རོགས་པ་བྱེད་ཀྱི་འདུག་ཁོང་ཚོས་སོ་སོས་བཙལ་རག་ན་རག་རེད་མ་རག་ན University གི་འབྲེལ་བ་ཡོད་རྒྱུ company ནང་ལ་དེ་ཟེར་རིགས་ངོ་སྤྲོད་འགྲོ་བྱེད་ཀྱི་ནི་བྱས་ནས་ལས་ཀ་གོ་སྐབས་དཔེ་ཡག་པོ་ཡོད་རེད་འོ་དེ་འདྲས་འགྲོ་གྱི་རེད། ཉི་ཧོང་དོན་གཅོད་ཀྱི་ཟབ་སྦྱོང་དེར་མཉམ་ཞུགས་གནང་མཁན་གྱི་ནང་བོད་མི་གཞོན་སྐྱེས་དྲུག་འདི་ལོ་སྤྱི་ཟླ་བཞི་བ་གི་ནང་སློབ་ཐོན་གྱིས་ལས་ཀར་ཞུགས་རྒྱུ་ཡིན་པ་དང། གཞན་མང་ཆེ་བས་འཕྲུལ་རིག་དང་འབྲེལ་བའི་བཟོ་ཚོང་ཁང་ཁག་ཏུ་ལས་ཀ་བྱེད་བཞིན་པ་ཡིན་ཅིང། ཉི་ཧོང་ནང་བོད་མི་གཞོན་སྐྱེས་ཚོར་དཀའ་ངལ་ཆེ་ཤོས་ཞིག་ནི། ཉི་ཧོང་གི་སྐད་ཡིག་དང་སྤྱི་ཚོགས་ཀྱི་གནས་ཚུལ་ལ་རྒྱུས་ལོན་གཏིང་ཟབ་མེད་པ་ལ་བརྟེན་ནས་ཡོང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གནས་མཆོག་རྡོ་རྗེ་གདན་དུ་གནས་སྐོར་ལ་ཕེབས་སྐབས་དགོངས་པ་བཞེས་ཕྱོགས་དང་གནས་དེར་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་ཐོབ་པའི་མྱོང་ཚོར་སྐོར་བོད་མི་བདེ་སྲུང་ཁག་ཅིག་ལ་བཀའ་འདྲི་ཞུས་ཡོད་པའི་སྐོར། ང་ཚོའི་གནས་མཆོག་རྡོ་རྗེ་གདན་དུ་ཆེད་གཉེར་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་དང་འབྲེལ། ཆོས་འབྲེལ་བཀའ་དྲིན་བསྐྱངས་གནང་མཛད་པ་དང་བསྟུན་ནས་ཕྱི་ནང་དད་ལྡན་སེར་སྐྱ་མི་མང། ཁྱོན་ཆེ་ཞིག་བཅར་བཞིན་པའི་ནང་ལོགས་ནས་བོད་མི་བགྲེས་སོང་ཆིག་ཁྲི་ལྷག་ཕེབས་ཡོད་པའི་ཁོངས་ནས། བགྲེས་སོང་ཕོ་མོ་གསུམ་ལ་རྡོ་རྗེ་གདན་དུ་བཅར་རྒྱུའི་དགོངས་བཞེད་དང། རྣམ་དཀར་དགེ་བའི་བྱ་བ་བསྒྲུབ་ཕྱོགས་དང་དེ་བཞིན་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་ཉམས་མྱོང་སོགས་དང་འབྲེལ་བའི་སྐོར་བཀའ་འདྲི་ཞུས་སྐབས། ཐོག་མར་མཚོ་པད་མར་གནས་བཞུགས་རང་ལོ་དགུ་བཅུ་གོ་བཞི་ལ་སོན་པ། གྲྭ་བཙུན་བློ་བཟང་རྣམ་རྒྱལ་ལགས་ནས་རང་ཉིད་རྣ་བ་སྒྲ་ཐོས་རྒྱུ་ཕྲན་བུ་དཀའ་ངལ་ལས། དེ་མིན་རོགས་པ་སོགས་ལ་བརྟེན་མ་དགོས་པར་རྡོ་རྗེ་གདན་སོགས་གནས་རྩ་ཆེ་ཁག་ཏུ་ཚོགས་བསགས་སྒྲིབ་སྦྱང་གི་ཆེད་དུ་ཕེབས་བཞིན་སྐོར་གསུངས་གནང་བྱུང། གནས་ཟིན་གི་དེ་ས་ས་ག་ས་ག་ལ་གནས་ཡོད་རེད། ཡིན་ན་ཡང་བཏང་ནས་ད་ངོས་ཚོ་མི་ཡུལ་ལུང་པ་ལ་སླེབས་ཚར་ནས་ད་དོར་ཞིག་ཐེངས་ཐེངས་གི་གནས་རྩ་ཆེན་པོ་ཚོས་ཡིན་རྒྱུ་དེ་འོ་དེ་གི་ལ། ཐོབ་པ་ཆེས་མཐོ་བའི་ཆོས་ཀྱི་སྨོན་ལམ་ཅིག་བརྒྱབ་ན། སྡིག་པ་ཆེན་པོ་ཡིན་ན་སྡིག་པ་མང་པོ་བསགས་ཟེར་གྱི་འདྲོགས་པ་ཅི་འདྲའི་ཡིན་དེ་འདྲ་ལ་སྨོན་ལམ་འདྲ་བརྒྱབ་ཐུབ་ན་ཚང། ཡང་རྡ་རམ་ས་ལ་ནས་ཕེབས་པ་རང་ལོ་བརྒྱད་ཅུ་གྱ་བརྒྱད་ལ་སོན་པ། ཨ་མ་མཚམས་གཅོད་ལགས་ནས་སྐུ་གཟུགས་ལ་དཀའ་ངལ་གང་ཡང་མེད་པར་ལོ་ལྟར་གོང་ས་མཆོག་གི་དྲུང་ནས། གསུང་ཆོས་དང་རྡོ་རྗེ་གདན་དུ་གནས་མཇལ་དང།

སོ་སོས་གང་ཐུབ་ཅི་ཐུབ་ཀྱིས་བཀའ་སློབ་ཁག་ལག་བསྟར་བྱ་རྒྱུའི་འབད་བརྩོན་གནང་བཞིན་པའི་འགྲེལ་བརྗོད་གནང་བྱུང། ང་རང་ད་རྡ་རམ་ས་ལ་ནས་སོང་དུས་མལ་ལ་མི་ཞིག་ཡོད་ཚད་འགྲོ་གི་ཡོད། ཡོད་ཚད་འགྲོ་གི་ཡོད་ཨ་ནི་དེ་ལས་སྟབས་ཡིན་ལག་ལེན་སྤྲོད་པ་ག་རེ་ཡིན་ནས་ད་ཡིད་བཞིན་ནོར་བུ་གིས་གང་བཀའ་གནང་བ་ཐོན་ཚུལ་མ་བྱེད་གསུངས་པ་དེ་མ་བྱས་པ་བྱས་བྱེད་གསུངས་བ་བྱས་དེ་འདྲ་བྱས་ནས་ད་སོང་དུས་གང་ག་ལ་སུས་སུས།

རྡོ་རྗེ་གདན་དུ་གནས་མཇལ་དང་གོང་ས་མཆོག་གི་ཞལ་མཇལ་གསུང་ཐོས་ཀྱི་གོ་སྐབས་ཐོབ་པ་དེ་ནི་སྐལ་པ་བཟང་པོ་ཞིག་ལ་ངོས་འཛིན་གནང་གི་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།

དེ་ནི་ཨ་མི་རི་ཀའི་ཚན་རྩལ་ཁེ་གཉེར་ལས་ཁང་དེས་བཟོས་པའི Human Identification Technology ཟེར་བའི་མི་ངོས་འཛིན་ཐུབ་པའི་འཕྲུལ་ཆས་དེ་དག་རྒྱ་ནག་གཞུང་གིས་བོད་ནང་བོད་མིའི་ཟུངས་ཁྲག་ནས DNA ཟེར་བའི་རིགས་རྒྱུད་ཀྱི་རྫས་བསྡུ་རུབ་བྱེད་པར་བེད་སྤྱོད་བྱེད་བཞིན་ཡོད་པ་བོད་དོན་འཐབ་རྩོད་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོས་སྐྱོན་བརྗོད་དང་ངོ་རྒོལ་བྱེད་བཞིན་ཡོད་པ་རེད། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་པ་བསྟན་འཛིན་དབྱངས་འཛོམས་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་བཅར་འདྲི་དང་ལེན་གནང་སྐབས་ཁོང་ཚོས་ལོ་གཅིག་རིང་ལ་ཨ་མི་རི་ཀའི Thermo Fisher ཚན་རྩལ་ལས་ཁང་གི་གང་སར་ཡོད་པའི་ཡན་ལག་ལས་ཁུངས་མདུན་དུ་ལས་འགུལ་སྣ་མང་སྤེལ་ཡོད་ལ་ད་ཆ་ཚོང་ལས་ཁང་དེ་ཡིས་འཕྲུལ་རིག་དེ་དག་བོད་ལ་འཚོང་རྒྱུ་མཚམས་འཇོག་བྱས་པའི་གནས་ཚུལ་དེར་དགའ་བསུ་ཞུ་གི་ཡོད་ཅེས་གསུངས་འདུག།

འཛིན་ལ་ད་ལོ་དམིགས་བསལ་ཁོང་ཚོས་ད་ཐར་མོ་ཧྥི་ཤར་རང་གི་ཤེར་ཧོལ་དར་འདི་འདྲ་ཚོ་ཁོང་ཚོས་དངུལ་སྤྲད་ནས་ཁམ་ཕ་ནི་ཉོ་བར་འགྲོ་འདི་འདྲ་ཚོ་འོ་ན་དེ་འབྲེལ་བ་དཔེ་ཡག་པོ་ཤུགས་ཆེན་པོ་ཞུ་ཨ་ནི་དེ་ནས་ཁོང་ཚོས་དམིགས་བསལ་ད་ཧྥི་ཤར་སྐད་རིགས་ཤེས་ནི་ལ་དེ་ང་ཚོས་དཔེ་དེ་གལ་ཆེན་པོ་མཐོང་གི་འདུག་ལབ་ནས་གསུངས་ཨ་ནི་དེ་ཚང་མ་བསྡོམས་ནས་ད་ཁོང་ཚོས་ད་ཉིས་སྟོང་ཉི་ཤུ་རྩ་བཞི་ནས་ལོ་གསར་པ་དེ་འགོ་བཙུགས་པ་ནས་ད་ཁོང་ཚོས་བོད་ནང་ལོགས་ལ་བཙོང་ཡ་མེད་ལབ་ནས་གསུངས་སོང་འོ་ན་དེ་ད་ང་ཚོས་དགའ་བསུ་ཞུ་གི་ཡོད།

DNA ཟེར་བའི་རིགས་རྒྱུད་ཀྱི་རྫས་བསྡུ་རུབ་བྱེད་པའི་བྱ་སྤྱོད་ལག་བསྟར་བྱེད་བཞིན་པར་བརྟེན་ནས་ཨ་མི་རི་ཀའི་ཐར་མོ་ཧྥི་ཤར་ཚན་རྩལ་ལས་ཁང་གིས་རྒྱ་ནག་གཞུང་དང་ཚོང་འབྲེལ་མཉམ་ལས་ལས་དོན་ཐོག་ཕྱོགས་ཡོངས་ཀྱི་ཐོག་ལ་ངེས་པར་དུ་བསྐྱར་ཞིབ་བྱ་དགོས་པ་མ་ཟད་ཚན་རྩལ་ལས་ཁང་དེ་ཡིས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཟུངས་ཁྲག་ནས DNA རིགས་རྒྱུད་ཀྱི་རྫས་བསྡུ་རུབ་བྱེད་པར་བེད་སྤྱོད་གཏོང་བའི་འཕྲུལ་ཆས་འཚོང་རྒྱུ་ངེས་པར་དུ་མཚམས་འཇོག་བྱ་དགོས་ཀྱི་རེད་ཅེས་གསུངས་འདུག། དེར་བརྟེན་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་མི་རི་ཀའི་ཐར་མོ་ཧྥི་ཤར་ཚན་རྩལ་ལས་ཁང་ལ་བོད་མིའི་ཟུངས་ཁྲག་ནས DNA བརྟག་དཔྱད་ཡོ་བྱད་དེ་དག་རྒྱ་ནག་ལ་མུ་མཐུད་ཚོང་སྒྱུར་བྱེད་མིན་དོགས་འདྲི་བྱས་པར་ཡིག་ཐོག་ཏུ་ལན་ལག་སོན་བྱུང་བའི་ནང། འགྲོ་བ་མིའི་རིགས་རྒྱུད་ངོས་འཛིན་ཆེད་དུ་བེད་སྤྱོད་བྱེད་པའི་འཕྲུལ་རིག་ཡོ་བྱད་རྣམས་ཞིབ་བཤེར་གྱི་ལས་དོན་ཆེད་དུ་ཉེས་ཅན་པ་ངོས་འཛིན་བྱ་རྒྱུའི་ལས་དོན་གྱི་ཆེད་དུ་དང། མི་གང་བྱུང་འཁྲིད་པའམ་ཡང་ན་བདེན་པ་མེད་པའི་ནག་ཉེས་ཕོག་པའི་མི་རྣམས་ལ་ཉེས་པ་གུ་ཡངས་ཡོང་རྒྱུའི་ཆེད་དུ་བེད་སྤྱོད་བྱེད་ཀྱི་ཡོད་ཅིང། བོད་རང་སྐྱོང་ལྗོངས་ཟེར་བའི་ནང་རྒྱུན་ལྡན་ཞིག་ཚོང་སྒྱུར་བྱས་ཡོད་ན་ཡང་རྒྱུ་མཚན་ཁག་ཅིག་ལ་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་དཀྱིལ་ནས་ཚོང་སྒྱུར་མཚམས་འཇོག་བྱས་པ་ཡིན་ཞེས་དང་ད་ཆ་མི་ངོས་འཛིན་ཐུབ་པའི་འཕྲུལ་རིག་གི་ཡོ་བྱད་དེ་དག་མུ་མཐུད་ཚོང་སྒྱུར་བྱེད་ཀྱི་མེད་ཅེས་ལན་འདེབས་གནང་ཡོད་པ་རེད། དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་གཞུང་གི་ཐོག་ལ་འཐབ་ཇུས་ཀྱི་ཕྱག་ལས་གནང་མཁན་ཚོགས་ཆུང་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་གནད་དོན་དེའི་ཐོག་གཟིགས་ཚུལ་བཀའ་འདྲི་ཞུས་པར་ཡིག་ཐོག་ཏུ་ལན་གསལ་གནང་བའི་ནང་བློ་འཚབ་ཡོད་པའི་བོད་ནང་དུ་རྒྱ་ནག་གཞུང་གིས་བོད་མིའི་ཟུངས་ཁྲག་ནས DNA བསྡུ་རུབ་བྱེད་པའི་ཡོ་བྱད་འཚོང་རྒྱུ་མེད་པ་ཨ་མི་རི་ཀའི་ཐར་མོ་ཧྥི་ཤར་ཚན་རྩལ་ལས་ཁང་གིས་མཚམས་འཇོག་བྱས་པ་དེ་ནི་གནས་ཚུལ་གལ་ཆེན་པོ་ཞིག་ཡིན་ཞིང། འོན་ཀྱང་ཚོང་ལས་ཁང་དེའི་རྗེས་མའི་ལས་ཀ་ནི་རྒྱ་ནག་ཁྱོན་ཡོངས་སུ་འཕྲུལ་ཆས་དེ་འཚོང་རྒྱུ་མཚམས་འཇོག་བྱེད་རྒྱུ་དེ་རེད་ཅེས་བྲིས་གནང་འདུག། ད་རེས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཆེས་མཐོའི་ལས་དོན་ལྷན་ཚོགས་ཀྱིས་ཨེག་སི་སྤྱི་ཚོགས་དྲ་རྒྱའི་ཐོག་ལ། ཐར་མོ་ཧྥི་ཤར་ཚན་རྩལ་ལས་ཁང་གིས་བོད་ནང་དུ་གཞི་རྒྱ་ཆེན་པོའི་བོད་མིའི་ཟུངས་ཁྲག་ནས DNA རིགས་རྒྱུད་ཀྱི་རྫས་བསྡུ་ལེན་བྱེད་པའི་འཕྲུལ་རིག་འཚོང་རྒྱུ་མཚམས་འཇོག་བྱེད་པའི་ཐག་གཅོད་ཀྱི་འཕེལ་ཕྱོགས་དེ་ནི་དེའི་སྔོན་ནས་ཐག་གཅོད་བྱེད་དགོས་ངེས་ཤིག་རེད་ཅེས་དང། ད་དུང་ལྷན་ཚོགས་ཀྱི་ཚོགས་གཙོས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Blinken མཆོག་དང་ཚོང་འབྲེལ་དཔལ་འབྱོར་བློན་ཆེན་རེ་མོན་དོ་རྣམ་གཉིས་ལ་ཕྱི་ཟླ་བཅུ་པའི་ནང་འབོད་སྐུལ་ཞུས་པ་ལྟར། ད་ཆ་ཨ་མི་རི་ཀས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ལ་མྱུལ་ཞིབ་སོ་ལྟའི་འཕྲུལ་རིག་ཡོ་ཆས་ཕྱིར་ཚོང་མཁོ་སྤྲོད་བྱེད་པའི་ཐད་ལ་སྟངས་འཛིན་བྱ་རྒྱུ་གལ་ཆེན་པོ་རེད་ཅེས་བཀོད་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལའི་དྲ་འབྲེལ་སྲུང་སྐྱོབ་ལས་གཞིའི་འགན་འཛིན་བློ་བཟང་རྒྱ་མཚོ་ལགས་ཀྱིས། རྒྱ་ནག་གཞུང་གིས་བོད་ནང་བེད་སྤྱོད་གཏོང་བའི་འཕྲུལ་ཆས་དེ་ནི། DNA། ཁུ་སྒྲུག་གི་ཡོ་བྱད་ཟེར་བའི་མིང་དེ་ཐ་སྙད་སྙན་དུ་བཏང་ནས HIT ཟེར་མི་ངོས་འཛིན་ཐུབ་པའི་འཕྲུལ་ཆས་ཟེར་མིང་བཏགས་པ་ཞིག་ཡིན་ལ། ཨ་མི་རི་ཀའི་ཐཱ་མཱ་ཧྥི་ཤ་ཚན་རྩལ་ལས་ཁང་གིས HIT ཟེར་བའི་འཕྲུལ་རིགས་དེ་བཞིན་བོད་ལ་ཚོང་བསྒྱུར་མཚམས་འཇོག་བྱས་པའི་གནས་ཚུལ་ཁ་གསལ་གསུངས་ཡོད་པ་ལས་རྒྱ་ནག་གཞུང་ལ་ཚོང་བསྒྱུར་བྱ་རྒྱུ་ཡིན་མིན་གསལ་པོ་མེད་པའི་སྐོར་ངོ་སྤྲོད་གནང་བྱུང། ད་ལྟ་ཐོ་མོ་ཧྥི་ཤར་གྱིས་བོད་ནང་ལོགས་ལ་ཐ་ཚིག་བཟོ་འོས་མིན་པ་དེ་ལ་གཙོ་བོ་ད་ལྟ Human Identification Technology ཞུ་ཡས་ཞེས་པ་འདི་ག་རེ་འདུག་ལབ་ན་ད་འདི་ཚིག་སྟེ་ཁུངས་བརྗེས་ར་བཏང་སྐྱོ་འགྲོ་བཞིན་རེད་འདུག་གང་ཡིན་ན་ད་ཚོང་ལས་སྒྱུ་རྩལ་མང་པོ་ཅིག་གིས་བེད་སྤྱོད་གཏོང་སྟངས་བརྗོད་ར་ད་དཔེར་ན་བོད་ནང་ལོགས་ལ་ད་འདྲ་བེད་སྤྱོད་གཏོང་ཡས་འདི DNA Collection Kit ཞུ་གི་འདུག་འདི་ག་རེ་མེད་ན།

ད་ལྟ་གསར་འགྱུར་ནང་ལོགས་བཀོད་པའི་དེ་གཙོ་བོ་དེ་དང་དེ་བོད་ནང་ལོགས་ལ་ཡོད་པའི་གི་ཉེན་རྟོག་པ་མང་པོ་ཅིག་ལ་ད་ཉེན་རྟོག་པ་ལ་དེ་ཁོ་ཚོས་བཙོང་གི་མེད་ལབ་དེ་ཁ་གསལ་པོ་རང་གསུངས་བཞག་ཟེ། ད་འདི་གི་དེ་ཅིག་བོད་ནང་ལོགས་ས་ཆ་ག་པར་ག་པར་ཡིན་མིན་ད་ཡ་བོད་དེ་ཁོ་ཚོ་ག་འདི་ཁས་ལེན་གྱི་ཡོད་མེད་དེ་ཅིག་དེ་དེ་ཁ་གསལ་ཞེ་དྲག་ཞེ་དྲག་ད་འདི་ནང་འདྲ་བོ་ཞིག་འདུག་དེ་འདི་རྒྱ་ནག་གཞུང་ལ་བཙོང་གི་མེད་ལབ་དེ་ཁས་ཁོ་ཚོས་ཁས་ལེན་མི་འདུག་ད་ད་གཙོ་བོ་དེ་དང་ད་བོད་ནང་ལོགས་གཅིག་པོ་ལ་ད་བཙོང་གི་མེད་པའི་གི་རྣམ་པ་འདྲ་བོ་ཅིག་ག་གལ་ཆེན་ཞིག་འདུག་ཨ་ནི་དེ། དབང་ཚོང་ཡོད་པའི་དུས་ལ་དེའི་ལས་ཀ་ལ་ཤུགས་རྒྱག་དེ་རེད་དོ། འདས་པའི་ལོ་གཅིག་ལྷག་ཙམ་རིང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་བོད་རང་བཙན་སློབ་ཕྲུག་ཚོགས་པ་དབྱིན་ཡུལ་དུ་ཡོད་པའི་བོད་རང་དབང་ཚོགས་པ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་བཅས་ཀྱིས་ཚན་རྩལ་ཁང་དེ་ཡིས་རྒྱ་ནག་ལ་ཚོང་བསྒྱུར་བྱས་པའི་འཕྲུལ་ཆས་དེ་དག་ནི་རྒྱ་ནག་གཞུང་གིས་བོད་མིའི་ཐོག་དྲག་གནོན་བྱེད་རྒྱུའི་ལག་ཆར་བེད་སྤྱོད་བྱེད་བཞིན་ཡོད་སྟབས་ཚོང་ལས་ཁང་གིས་རྒྱ་ནག་ལ་འཕྲུལ་རིགས་དེ་དག་འཚོང་རྒྱུ་མཚམས་འཇོག་དགོས་པའི་ཞུ་སྐུལ་གནང་བ་མ་ཟད་ཚན་རྩལ་ལས་ཁང་དེའི་ལས་ཁུངས་མ་ལག་གང་དུ་ཡོད་སར་ངོ་རྒོལ་ལས་འགུལ་བསྟུད་མར་སྤེལ་ཡོད་ལ་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་དམིགས་བསལ་ཚོགས་ཆུང་སོགས་ནས་ཀྱང་ཚོང་ལས་ཁང་དེར་གནོན་ཤུགས་ནན་པོ་སྤྲད་ཡོད་པ་རེད། བཞུགས་སྒར་དུ་རྟེན་གཞི་བྱས་པའི་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་བྱིས་པའི་དཔེ་མཛོད་ཀྱི་དམིགས་ཡུལ་གཙོ་བོ་ནི་བྱིས་པ་ཆུང་ངུ་ཚོའི་དཔེ་ཀློག་ལ་སྤྲོ་དབྱིངས་དང་གོམས་གཤིས་ཇེ་ཆེར་གཏོང་ཆེད་དུ་བཙུགས་པ་ཞིག་ཡིན་ཞིང། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་བྱིས་པའི་དཔེ་མཛོད་དོ་དམ་པ་ཚེ་རིང་སྒྲོལ་མ་ལགས་སུ་བསྟན་འཛིན་དཔའ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། དེ་རིང་གི་བཅར་འདྲི་ལེ་ཚན་འདི་ནང་ལ་ཡང་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་གི་བྱིས་པའི་དཔེ་མཛོད་ཀྱི་དོ་དམ་པ་ཚེ་རིང་སྒྲོལ་མ་ལགས་དང་ལྷན་དུ་གཙོ་བོ་དཔེ་མཛོད་ཀྱི་ངོ་སྤྲོད་དང། དེ་ག་ནང་བཞིན་སློབ་ཕྲུག་ཚོའི་དཔེ་དེབ་ཀློག་རྩལ་ཡར་རྒྱས་གཏོང་ཐབས་ཀྱི་ཆེད་དུ་དཔེ་མཛོད་ངོས་ནས་བྱེད་སྒོ་འདྲ་མིན་སྣ་ཚོགས་ཞིག་ད་ལྟ་གནང་དང་གནང་མུས་རེད་དེའི་སྐོར་ལ་ཡང་བཀའ་འདྲི་ཞུ་ཡས་ཡིན། བཀྲ་ཤིས་བདེ་ལེགས་ཚེ་རིང་དུ་མ་ལགས། ཤིང་སྒྲོལ་མ་ལགས་ཀྱིས་ཁྱེད་རང་བྱིས་པའི་གི་དཔེ་མཛོད་དོ་དམ་པ་ཞིག་ཡིན་པའི་ཆ་ནས་འདི་ཡི་ལས་འགན་ག་རེ་ཡོད་མེད་སྐོར་ལ་ངོ་སྤྲོད་དང་ད་ག་ནང་བཞིན་གྱི་ཁྱེད་རང་གི་ཆེད་ལས་པ་འདིའི་ནང་ལོགས་ལ་ནི་སྤྲོ་སྣང་དེ་ག་འདྲ་ཅིག་སླེབས་འདུག་ལ། ལ་འོང་ངེད་ཀྱི་ད་ལས་ཀ་གི་ངོ་བོ་འདི་ག་རེ་ལབ་ན། དཔེ་མཛོད་ནང་ལ་ད་ཉི་མ་ཉི་མ་ལྟ་རྟོག་བྱེད་རོགས་བྱེད་ར་ད་འདི་ལས་གལ་ཆེ་ཨ་ནི་ང་ཚོ་ད་དཔེ་མཛོད་ནང་ལོགས་ཀྱི་ལས་རིམ་སྤུ་གུ་ལ་སྒྲུང་བཤད་སྒྲུང་ཀློག་ཡ་ཨ་ནི་ད་སྒྲུང་ལ་འབྲེལ་བ་ཡོད་པའི་གི། ད་ལས་རིམ་སྤེལ་དེ་རེད་ར། ཡིན་འོང་འདི་ལས་རིམ་ནང་ལོགས་ལ་ད་ང་ཚོ་དང་ད་དགུན་ཁའི་གི་དཔེ་ཀློག་ལས་རིམ་འདྲ་བོ་དང་དབྱར་ཁའི་དཔེ་ཀློག་ལས་རིམ་འདྲ་བོ་བྱས་པ་རེད། ང་མཉམ་དུ་ཡང་གལ་ཆེན་པོ་ཞིག་ག་རེ་ན་ང་ཚོ་དཔེ་མཛོད་ཀྱི་དེབ་ཉོས་བྱོས་ར་ད་དེབ་དེ་ཉོས་དུས་ང་ཚོ་གི་དཔེ་ཆ་ཅིག་རག་བ་ད་དེབ་ཁར་དུ་ཉོས་དེ་མ་ཡིན་པ་བྱས་ར་ཨ་ནི་དེབ་ཉོས་དུས་ག་ད་ཨ་ནི་དཔེ་མཛོད་ཀྱི་ད་མཁས་པ་དེ་འདྲ་ལ་འབྲེལ་བ་བྱས་ཨ་ནི་དེབ་ད་གང་ཡག་ཡག་ཅིག་ཉོས་ར་ད་ང་ཚོ་གི་བེད་སྤྱོད་བྱེད་པ་རེད།

ལ་འོང་ཐོག་མར་འགོ་བཙུགས་དུས་ད་ང་ཚོའི་གི་སྤུ་གུ་ཆུང་བ་རང་ལོ་གཉིས་ནས་ལོ་བཅུ་བར་དུ་འདྲ་བོ་ཅིག་ལ་ཤུགས་བརྒྱབ་ནས་ད་ཁོང་ཚོ་རང་གི་དེབ་མཁོ་སྒྲུབ་བྱེད་ཨ་ནི་ཁོང་ཚོ་རང་ལ་དམིགས་ནས་ད་དཔེ་མཛོད་འདི་འགོ་བཙུགས་ཡོད་རེད་ར་ད་ཡིན་ནའི་ག་ལེ་ག་ལེ་ད་ང་ཚོའི་གི་དཔེ་མཛོད་གི་ག་ལ་ཀློག་པ་པོ་ལེ་ར་དཔེ་མཛོད་ནང་ཡོང་མཁན་དེ་སྤུ་གུ་གི་ལོ་ཚད་ཏོག་ཙམ་ཏོག་ཙམ་ཅིག་འཕར་འགྲོ་དུས་ག་ལ་ཨ་ནི་ང་ཚོའི་གི་ད་ད་ལྟ་ཆ་ལ་ལོ་གཉིས་ནས་ལོ་བཅོ་ལྔ་བར་དུ་གི་སྤུ་གུ་དེ་ཚོ་ལ། ཀློག་ཐུབ་པའི་གི་དེབ་དང་ཁོ་རང་ཚོས་དགའ་མོས་བྱས་པའི་དེབ་མང་པོ་ཞིག་དང་ང་ཚོ་ཉོས་ནས་ལོ་བཅོ་ལྔ་བཅུ་དྲུག་བར་དུ་ཡོང་མཁན་སྤུ་གུ་ཡོད་རེད། ལ་འོ་ན་ད་ལྟ་ཆ་ལ་དཔེ་མཛོད་ནང་ལོགས་ལ་དེབ་སྣ་ཚོགས་ཅིག་ཡོད་རེད་དེ་ནང་ལོགས་ནས་དམིགས་བསལ་གྱི་ལོ་གཉིས་དང་བཅོ་ལྔ་བར་ལ་དམིགས་བྱས་དེབ་མང་པོ་ཅིག་གསུངས་སོང། ད་འདི་ཡིན་དུས་ཚང་ནི་ཨ་ཝ་ཚོ་གིས་དམིགས་བསལ་གྱི་དེབ་ག་འདྲའི་འདྲ་བོ་ཞིག་ལ་ཡང་མང་ཆེ་དགའ་མོས་གནང་གི་འདུག་ལ།

ལགས་སོ་ཨ་ནི། ཁྱེད་རང་གི་སློབ་ཕྲུག་དེ་ཚོ་གི་ད་བོད་ཡིག་དང་དབྱིན་ཇི་ནང་ལོགས་གཉིས་ནས་ཡང་མང་ཤོས་ག་འདྲ་ལ་དགའ་བོ་བྱེད་ཀྱི་ཡོད་ན། ལ་འོང་སྟེ་ད་ལྟ་ང་ཚོ་རྒྱ་གར་ལ་ཡིན་ན་ད་བོད་པའི་བསླབ་གྲྭ་ཚང་མ་ལ་མང་ཆེ་ལ་ག་འཇོག་རེད་ཟེར་ན་འཛིན་གྲྭ་བཞི་བ་ཡན་འདབ་ནས་དབྱིན་ཇི་ཤེས་མཁན་ཁྲིད་ཀྱི་ཡོད་ར་ཨ་ནི་འཛིན་གྲྭ་གསུམ་པ་དང་གསུམ་པ་མན་འདབ་ཚང་མ་བོད་ཡིག་རང་ལ་སློབ་སློབ་ཁྲིད་བྱེད་ཀྱི་ཡོད་དུས་ག་ལ་ཨ་ནི་ད་སྤུ་གུ་དེ་ཚོ་ད་ལྟ་འཛིན་གྲྭ་གསུམ་པ་དང་གསུམ་པ་མན་འདབ་སྤུ་གུ་ཚང་མ་མང་ཆེ་བོད་ཡིག་ཀློག་གི་འདུག་ར་ཨ་ནི་ད་ཡིན་ནའི་འཛིན་གྲྭ་བཞི་བ་ལྔ་བ་སྤུ་གུ་དེ་ཚོ་ད་དབྱིན་ཇིའི་ངོ་སྤྲོད་བྱུང་བ་ད་ད་ཁོ་རང་ཚོ་རང་བཞིན་མེད་ཀྱི་མི་འདས་ཨ་ནི་དབྱིན་ཇི་དེབ་རང་ལ་དགའ་དགའ་སྣང་ཆེ་བ་བྱེད་འདུག་ར་ད་དབྱིན་ཇི་དང་བོད་གཉིས་ནས་ར་བོད་ཀྱི་ད་ཀློག་རྩལ་ལ་ཡི་ར skill ཡག་ཡོད་ནའི་ལས་ར་དབྱིན་ཇི་ལ་དཔེ་རང་བཞིན་མེད་དགའ་བོ་བྱེད་འདུག་ད་འདི་ང་ཚོའི་ད་དཔེ་བྲེལ་བ་ཆེན་པོ་རེད་ཤག་ག་ཅིག་ནི་དགའ་ཡོད་ནའི་ལས་ད་འདི། དེབ་ཀྱི་རི་མོ་དང། དེབ་ཁོ་རང་གི་སྒྲོམ་གྱི་ཆ་ཤས་དང་དེ་ཚང་མ་ལ་དེ་ག་རེ་ལབ་རག་ལས་པ་རེད་བསམ་གྱི་འདུག་ངའི་བསམ་པ་ལ། ཏན་ཏན་རེད་ལགས་ཡང་ད། ཡང་ཕྱི་དང་སྔ་དང་མ་འདྲ་བའི་དེང་སང་གི་སློབ་ཕྲུག་ཚོར་དམིགས་བསལ་གྱི་དེབ་ཀློག་ཡ་ལ་ཉེ་བོ་ཡོད་རེད་ད་ནང་བཞིན་གྱི་ཡོད་བ་ནང་བཞིན་གྱི་མཐུན་རྐྱེན་མང་པོ་ཅིག་ཡོད་རེད་ལ་ཡང་རྣམ་པ་ཚོའི་གི་དཔེ་མཛོད་ངོས་ནས་ནས་སློབ་ཕྲུག་ཚོ་ལ་དེབ་ཀློག་ཡ་དང་འབྲེལ་བ་ཡོད་པའི་ཐོག་ནས་ཡང་ལས་རིམ་མི་འདྲ་བ་ག་རེ་ཡོད་ན། ལ་འོང་སྟབས་ང་ཚོ་ད་དུས་ཆེན་ཁག་གི་གུང་སེང་འདྲ་བོ་དང་ཨ་ནི་གཟའ་སྤེན་པ་ཉི་མ་དེ་ཚོའི་གི་དུས་ཚོད་དེ་ཚོ་ང་ཚོའི་གི་དམ་འཛིན་བྱས་ནས་ཨེ་ནི། དེ་དུས་ཀ་ལ་ང་ཚོའི་དཔེ་མཛོད་ནང་དུ་ལས་རིམ་འདྲ་མི་འདྲ་ཞིག་སྤེལ་གི་ཡོད་ར་སྟེ་དཔེ་ཆ་བཞག་ན་སྤུ་གུ་ལ་སྒྲུང་བཤད་ཨ་ནི་སྒྲུང་ཀློག་ཡ་དེ་སྒྲུང་ཀློག་ཡ་ལས་དེ་དཔེ་གལ་ཆེན་པོ་དང read aloud ལས་ར། སྒྲུང་བཤད་ལས་ལྷག། གཉིས་པ། Art and Craft Art and Craft ནི་རི་མོ་གྱི་རྩལ་དང་འབྲེལ་བ་ཡོད་ཀྱི་ལས་རིམ་དེ་འདྲ་སྤེལ་དུས་ག་ལ་ང་ཚོས་ཁ་ཕྱིར་ན་ང་ཚོའི་རྡ་རམ་ས་ལ་ནང་ལོ་ལ་ལྟ་གནས་ཡུལ་གྱི་བོད་པ་རི་མོ་བ་དེ་འདྲ་སྐད་བཏང་ར་ཁོང་ཚོ་ལ་སྒྲུང་གཅིག་གི་ངོས་ནས་རི་མོ་དེ་སྤུ་གུ་ལ་སྤྲོ་སྣང་གཅིག་འཕེལ་ཡས་འདྲ་བོ་དང་ཡང་རི་མོའི་ངོས་ནས་སྒྲུང་བཤད་ར།

ཨ་ནི་སྤུ་གུ་མང་པོ་ཅིག་དེ་དུས་དུས་ཚོད་བར་དུ་ཡོང་ཐུབ་ཀྱི་འདུག་ར། དེ་མཉམ་དུ་ང་ཚོའི་གི་ད་བོད་པའི་སློབ་གྲྭ་མང་ཆེ་དབྱར་ཀ་ཉི་མ་བཅུ་གུང་སེང་བཞག་དུས་ང་ཚོའི་དབྱར་ཀའི་གི་དཔེ་ཀློག་ལས་རིམ་ལ་ནི་ཡང་བདུན་ཕྲག་གཅིག་གི Reading Program འདྲ་བོ་ཚོགས་ཡང་དགུན་ཀ་གུང་སེང་རྒྱུན་རིང་པོ་ཡོད་དུས་ང་ཚོ་ཟླ་བ་གཅིག་རིང་གི་དཔེ་ཀློག་ལས་རིམ་དེ་འདྲ་འཚོགས་ཀྱི་ཡོད་ར་དཔེ་ཀློག་ལས་རིམ་དེ་དག་ང་ཚོའི་སྤུ་གུ་དེ་ཚོ་ལ་གང་ལྟར་ཡག་ཡག་ཅིག་བཟོ་ཡས་ཀྱི་ཐབས་ཤེས་བྱེད་དུས་ད་ལས་རིམ་འདི་ནང་ལོ་ལ་བྱེད་སྒོ་འདྲ་མིན་སྣ་ཚོགས་འདྲ་བོ་ཅིག་དེ་ནང་ལ་བཅུག་ར་ཨོ་འདི་འདྲ་འདྲ་བོ་ང་ཚོས་འབད་བརྩོན་ཞུ་གི་ཡོད། ཨ་ལགས་སོ། ད་ལྟ་བར་དུ་ད་འདི་ནང་ལོ་ལ་ཕྱག་ལས་གནང་བའི་སྐབས་སུ་སྤུ་གུ་ཚོ་གི་དོ་སྣང་དང་དེ་ནང་བཞིན་གྱི་ཕ་མའི་གི་འདི་ནང་ཐུགས་སྣང་གནང་ཡས་ད་དེ་ཚོ་ཐོག་ལ་སློབ་ཕྲུག་གི་མཉམ་ཞུགས་གནང་ཡས་དེ་མང་རུ་ཕྱིན་བཞག་ཡས་ད་འདི་ཆ་ལ་ཡས་ག་འདྲས་འདུག་ལགས། ང་ད་ད་ལྟ་དཔེ་མཛོད་ནང་ལས་ཀ་བྱེད་ནས་ད་ལོ་གསུམ་ཟེར་བ་ད་འགྲོ་གི་འདུག་ར་ཨ་ནི་ད་ངེད་ཀྱི་ད་ལས་ཀ་བྱེད་ཡས་ཀྱི་བརྒྱུད་རིམ་ནང་ལ་ད་ག་རེ་འདྲ་བོའི་དོ་སྣང་བྱུང་ཟེར་ན་དང་པོ་དང་པོ་ང་ཚོ་ད་དཔེ་མཛོད་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ད་ག་ལ་བ་དཔེ་མཛོད་ད officially སྒོ་ཕྱེ་ར་དེ་རྗེས་མ་ཡིན་ནའོ་ད་དེ་དུས་ནས་ད་ལྟ་བར་དུ་ད་ལྟ་བ་ཡིན་ན་ར་དང་པོ་དང་པོ་ང་ཚོ་དཔེ་མཛོད་ཀྱི་ཚོགས་མི་ཞེ་དྲག་ཡོད་མ་རེད་ད་ད་ལྟ་ང་ཚོ་ཚ་ཚོགས་མི་མང་པོ་གཅིག་གི་ར་བདུན་ཕྲག་གཅིག་ནང་ལ་དེབ་ལྔ་ལྔ་གཡར་གྱི་འདུག་ཨ་ནི། སྤུ་གུ་གཅིག་གི་ཟླ་བ་གཅིག་ནང་ད་དེབ་གཡར་སྟངས་ཀྱི་གྲངས་ང་ཚོའི་གི་གྲངས་ཀ་དེ་བརྩིས་པ་ཡིན་ན་ར་དེབ་ཉི་ཤུ། དེབ་བཅོ་བརྒྱད། དེབ་ཉི་ཤུ་རྩ་ལྔ་ཨ་ནི་ཁ་ཤས་ཀྱིས་དེབ་བཞི་བཅུ་དེ་འདྲ་གཡར་མཁན་འདུག་ར་ཨ་ནི་འོ་འདི་གི་ད་ངའི་བསམ་པར་ད་ཁོ་རང་ཚོའི་གི་ད་དཔེ་ཀློག་གི་གོམས་གཤིས་དེ་ད་ཏིས་གཅིག་ཡར་རྒྱས་ཆེན་པོ་འགྲོ་གི་ཡོད་འདྲ་བོ་ཅིག་ང་རང་མཐོང་སོང་ར་ལགས། རྒྱ་ནག་གི་སྤུ་གུ་མང་ཆེ་བྱིས་པ་ཡིན་དུས་རྩ་བ་ནས་ཕ་མ་མཉམ་དུ་བྱས་ནས་ཡར་ཕེབས་དགོས་རེད་བ་ལགས་དཔེ་མཛོད་ཁང་ནང་ཨ་ནི་འདི་ཉོས་དེའི་སྐབས་སུ་ཕ་མ་གི་མཉམ་ཞུགས་འདི་ཐོག་ལ་ཐུགས་སྣང་དང་དེ་འདྲའི་ག་འདྲ་འདུག་ལགས་སྤུ་གུ་ལ་ལ་དེབ་ཀློག་ཡས་ཀྱི་ཐོག་ལ་འབད་བརྩོན་གནང་ཡས་ཀྱི། ལགས་འོ་ད་ད་ལྟ་ང་ཚོའི་དཔེ་མཛོད་ལ་སླེབས་མཁན་སྤུ་གུ་མང་པོ་ཅིག་ད་དཔེ་མཛོད་སླེབས་ཐུབ་ཡག་ལ་རྒྱུ་མཚན་གཙོ་བོ་ཅིག་ག་རེ་རེད་ལབ་ན། ཕ་མ་རང་གིས་ཤུགས་རྒྱག་ཡག་འདྲ་བོ་དང་ཕ་མ་རང་གིས་རྒྱབ་སྐྱོར་བྱས་ནས་སྤུ་གུ་མང་པོ་ཞིག་དཔེ་མཛོད་སླེབས་ཀྱི་ཡོད་རེད་ཤག་ར་ད་ང་ཚོའི་ངོས་ནས་ག་རེ་འདྲ་བོ་ཅིག་བསམ་གི་འདུག་ད་འདི་ག་ལས་ཀ་བྱེད་དུས་ག་ལ་ཕ་མ་གིས་ད་དབུགས་མྱོང་བ་ར་བྱེད་ཐུབ་ཡག་མང་པོ་ཞིག་ཡོད་རེད་བསམ་གི་ད་སྤུ་གུ་གི་དཔེ་ཀློག་ཡར་རྒྱས་འགྲོ་དགོས་པ་ཡིན་ན་ར་ད་དཔེ་བཞག་པ་ཡིན་ན་སོ་སོའི་ཁྱིམ་ལ་བསྡད་དུས་ག་ལ་སྤུ་གུ་མཉམ་དུ་དེབ་ཀློག་ཡ་དུས་ཚོད་སྟོང་པ་ལ་ཁ་པར་བཏགས་ལས་ད་དེབ་དང་དགྲ་བོ་བཏགས་སྤུ་བོ་ལ་ད་སྐྱེ་སྐར་དང་དེ་ཚོ་ལ་བརྙན་པར་བཀྲིས་བདུད་དགའ་ལ་བརྙན་པར་ཟས་འཐུང་ཡག་དང་གོ་ལོ་མ་ཡིན་པ་ནི་སྤུ་བོ་ལ་དེབ་ཉམས་ཉམས་པར་དགྲའི་དགྲ་བོ་བཏགས་ནི་གོ་ད་ཉག་ག་ལྷ་མོ་ལ་སྤུ་བོ་ལ་དུམ་བྱེད་ཡག་ནི་ད་ད་ལྟ་དགུང་ངག་གི་དཔེ་ཀློག་ལས་རིམ་དང་ཨ་འགྲས་ཡོད་དུས་དེ་ཚོ་ལ་ད་སྤུ་བོ་དཔེ་མཛོད་ལ་ཁྲིད་ཡག་དེབ་ཉོས་ས་ཀྱི་དེབ་ཁང་ཁྲལ་དགྲ་བོ་བཏགས་ནི་དེབ་ཀྱི་ཁྲོམ་མདུད་དོ་ལ་ཁྲལ་ནི་དེ་འདྲ་རུ་ད་གོམས་གཤིས་ནང་ལ་ཉི་མ་ཉི་མ་གོམས་གཤིས་ནང་ལ་དེབ་དང་འབྲེལ་བ་ཡོད་ཀྱི་བྱེད་སྒོ་ནང་ལ་སྤུ་བོ་བསླུ་བ་ནི་རང་ཤེད་མེད་ཀྱི་དེབ།

བོད་མིའི་ཚོགས་སྡེ་ཁག་གིས་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་ངོ་རྒོལ་དང། ཞུ་སྙན་ཕུལ་བའི་ལས་འགུལ་སྤེལ་བའི་མཐར། ཨ་རིའི་བོ་སྟོན་ཉེ་ཁུལ་དུ་ཆགས་པའི Thermo Fisher ཚན་རྩལ་ཁང་གིས་བཟོས་པའི་མི་རིགས་ངོས་འཛིན་གྱི་འཕྲུལ་ཆས་གམ Human Identification Technology གྱི་འཕྲུལ་ཆས་བོད་ལ་ཚོང་སྒྱུར་བྱེད་རྒྱུ་མིན་ལུགས་གསལ་བསྒྲགས་བྱས་ཡོད་པ་རེད་འདུག། ཨ་རིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་ཐད་ཀྱི་འགན་འཛིན་མཱ་ཡ་ཝང་གིས་གསུངས་ན། སྤྱིར་བཏང་ཆ་ནས་བཤད་ན་འདི་ནི་གཏམ་བཟང་ཞིག་རེད། འདི་འདྲའི་གནོན་ཤུགས་ལ་བརྟེན་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་སུ་གཏོང་བར་ཤུགས་རྐྱེན་ཐེབས་བཞིན་པ་གསལ་སྟོན་བྱེད་ཐུབ་པ་མ་ཟད། འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཚབས་ཆེན་གཏོང་བཞིན་པའི་བོད་དང་ཤར་ཏུར་ཀི་སི་ཐན་ལྟ་བུའི་ས་ཁུལ་ཁག་ཏུའང་ཤུགས་རྐྱེན་ཐེབས་བཞིན་ཡོད། ཡིན་ནའང་འདི་ཙམ་གྱིས་འདང་གི་མེད། ཐར་མོ་ཧྥི་ཤེལ་ཚན་རྩལ་ཁང་གིས་རྒྱ་ནག་རྒྱལ་ཡོངས་སུ་གཉེར་བཞིན་པའི་ཚོང་ལས་ལ་བསྐྱར་ཞིབ་བྱེད་དགོས། ཨི་ཊ་ལིར་རྟེན་གཞི་བྱས་པའི་འོད་གསལ་མཐུན་ཚོགས་ཀྱི་སྐུ་ཚབ་ཚོགས་པས་རྒྱ་གར་ཨོ་རི་ས་སྨན་ལྷའི་སྨན་ཁང་བཟོ་བཅོས་ཀྱི་ལས་འཆར་ལ་རོགས་དངུལ་གནང་རྒྱུ་ཡིན་འདུག། ལྷ་ས་གོང་དཀར་གནམ་ཐང་དུ་བལ་ཡུལ་རྒྱལ་ས་ཀཱཐ་མན་ཀྲུ་ནས་འཕུར་ཡོང་བའི་འགྲུལ་སྐྱེལ་གནམ་གྲུ་ཐེངས་དང་པོ་བབས་འདུག་པ་ནི་གནམ་ཐང་དེ་བཞིན་རྒྱལ་སྤྱིའི་གནམ་གྲུ་བབས་ཚུགས་དངོས་སུ་གྱུར་ཡོད་པ་རེད་ཅེས་རྒྱ་ནག་གིས་བརྗོད་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་བོད་ནང་རླུང་ཤུགས་ཀྱི་གློག་ནུས་ཀྱི་ལས་གྲྭ་འཛུགས་སྐྲུན་བྱེད་བཞིན་ཡོད་ཅིང་དེ་ནི་འཛམ་གླིང་ནང་ནས་རླུང་ཤུགས་གློག་ནུས་བསྐྲུན་ཡུལ་མཐོ་ཤོས་ཤིག་ཏུ་གྱུར་ཡོད་པ་རེད། རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་སོ་སོས་བདག་དབང་ཐོག་རྩོད་གཞི་ཡིན་པའི་ལྷོ་རྒྱ་ནག་རྒྱ་མཚོའི་ནང་དམག་སྦྱོང་བྱས་ཡོད་པ་རེད་འདུག། རྒྱ་གར་དང་བལ་ཡུལ་གཉིས་ཀྱི་ཕྱི་སྲིད་བློན་ཆེན་དབར་མཇལ་འཕྲད་ཀྱིས་ཚོང་འབྲེལ་གཙོ་བོར་གྱུར་པའི་གནད་དོན་དུ་མའི་ཐོག་གྲོས་མཐུན་གཏན་འབེབས་བྱུང་འདུག། ཐའེ་ཝན་ནང་རིང་མིན་སྲིད་འཛིན་དང་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱི་འོས་བསྡུ་གནང་གི་ཡོད་པའི་ཆ་ནས་འཛམ་གླིང་གི་ས་ཕྱོགས་གང་སའི་གསར་འགོད་པ་རྣམས་ཐའེ་ཝན་གྱི་འོས་བསྡུའི་བྱ་གཞག་དེའི་གནས་ཚུལ་བཀོད་པར་ཕེབས་རྒྱུའི་གྲ་སྒྲིག་བྱེད་པའི་དུས་སྐབས་འདིར་རྒྱ་ནག་སྐམ་སའི་གསར་འགོད་པ་རྣམ་པར་འདིའི་ཐོག་འགོག་རྐྱེན་འཕྲད་རྒྱུ་ཡིན་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལས་རིམ་འདི་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང།